ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་གཅིག་དང་ཕྱི་ལོ་ཉིས་སྟོང་ཉེར་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་རྩ་བཞི་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་ཁག་རྒྱང་སྲིང་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་བསྟན་འཛིན་ནོར་བུ་ལགས་དང་གསར་འགྱུར་དང་ལས་རིམ་ཁག་དེ་ག་གཉིས་ནས་ཞུ་མཁན་སྐར་མ་རྒྱ་མཚོ་བཅས་ནས་འཚམས་འདྲི་དང་བཅས་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། རིང་གི་ལས་རིམ་ཁག་གི་ཐོག་མར་ཨ་མེ་རི་ཁས་བོད་ནང་གི་འགྲོ་མིའི་ཐོབ་ཐང་བརྡལ་བཤིག་རྡོག་རོལ་གཏོང་མཁན་རྒྱ་ནག་གི་དཔོན་རིགས་གཉིས་ལ་ཉེས་ཆད་གསལ་བསྒྲགས་གནང་བའི་ཡ་ལན་དུ། རྒྱ་ནག་གཞུང་གིས་ཨ་མེ་རི་ཁའི་གནད་ཡོད་མི་སྣ་གཉིས་ལ་ཉེས་ཆད་བཏང་ཡོད་པ་སོགས་ཐེངས་འདིའི་གསར་འགྱུར་ཁག་དང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ༸གོང་ས ༸སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོར་གནས་གཟིགས་གནང་བའི་སྐབས། བོད་དུ་ཡོད་པའི་བོད་མི་ཚོའི་ཆེད་དུ་སྨོན་ལམ་དང་བོད་ཀྱི་བདེན་མཐའ་གསལ་བའི་དུས་ཚོད་ཞིག་ཏན་ཏན་ཡོང་ངེས་རེད་ཅེས་བཀའ་བཙན་གནང་ཡོད་པའི་སྐོར་གནས་ཚུལ་བཏང་ཆོག་དང། རྒྱ་གར་ནང་རྒྱ་གར་གྲོས་ཚོགས་འཐུས་མི་ཁག་ཅིག་མཇལ་འཕྲད་ཀྱིས་འཕགས་བོད་ས་མཚམས་སུ་རྒྱ་དཀར་ནག་གཉིས་ཀྱི་རྩོད་རྙོག་དང་འབྲེལ་ཏེ་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བཞིན་པའི་སྐོར་གནས་ཚུལ་བཏང་ཆོག་དང། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། རྒྱ་ནག་གཞུང་གིས་ཨ་མི་རི་ཀའི་དཔོན་རིགས་གཉིས་ལ་རྒྱ་ནག་ཏུ་འགྲོ་རྒྱུའི་བཀག་སྡོམ་བྱས་པ་སོགས་ཀྱི་ཉེས་ཆད་བཏང་བའི་གྲས་ནས་སྐུ་ཞབས་ཀྲོར་སྟེན་ཞུ་བས་རྒྱ་ནག་གཞུང་གིས་ཤེས་བཞིན་དུ་བཙོན་པ་མང་པོ་བཙོན་འཇུག་བྱས་པའི་བྱ་སྤྱོད་ལས་ཁོང་ལ་འགེལ་བའི་ཉེས་ཆད་དེ་གནད་འགག་ཆེན་པོ་མིན་པ་དང་རྒྱ་ནག་གཞུང་གིས་འགྲོ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་ནག་ཉེས་དེ་མེད་པ་བཟོ་ཐབས་མེད་པ་རེད་ཅེས་འདི་ག་རླུང་འཕྲིན་ཁང་ལ་གསུངས་བའི་སྐོར་ཕྱོགས་སྒྲིག་ཞུས་པ་ཞིག་དང། མཇུག་ཏུ་ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང་བོད་པའི་སྤྱི་ཚོགས་ཁྲོད་བུད་མེད་ལ་རྩུབ་སྤྱོད་ཀྱི་དཀའ་ངལ་འཕྲད་བཞིན་པའི་སྐོར་དང། དེ་ལ་གདོང་ལེན་གནང་ཕྱོགས་ཐད་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་ཚན་པའི་འགན་འཛིན་ཚེ་རིང་སྐྱིད་ལགས་དང་འབྲེལ་ཡོད་ལས་བྱེད་བསྟན་འཛིན་ཚེ་བརྟན་ལགས་དང་ལས་རིམ་གཙོ་སྐྱོང་བ་ཡེ་ཤེས་ཟླ་བ་ལགས་བར་གླེང་མོལ་ཞུས་པ་ཞིག་བཅས་རིམ་པས་གསན་གནང་གི་རེད། སྐར་མ་རྒྱ་མཚོས་ཐེངས་འདིའི་གསར་འགྱུར་ཁག་འགོ་འཛུགས་ཞུ་གི་ཡིན། ཨ་མེ་རི་ཁས་བོད་ནང་གི་འགྲོ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་མཁན་རྒྱ་ནག་གི་དཔོན་རིགས་གཉིས་ལ་ཉེས་ཆད་གསལ་བསྒྲགས་བྱས་པའི་ཡ་ལན་དུ་རྒྱ་ནག་གིས་ཨ་རིའི་གནས་སྡོད་མི་སྣ་ཡུས་མའོ་ཁྲུན་དང་ཐོར་སི་ཀྲིན་གཉིས་རྣམ་གཉིས་ལ་ཉེས་ཆད་བཀལ་ཡོད་པའི་གནས་ཚུལ་འདུག་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་རྩ་གསུམ་ཉིན་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་དྲ་རྒྱའི་ཐོག་རྒྱ་ནག་གི་བློན་ཆེན་ཝང་དབྱི་ཡིས་མིང་རྟགས་འཁོད་པའི་བཀའ་རྒྱ་ཞིག་ཕྱིར་འདོན་བྱས་པའི་ནང་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་ཨ་རིས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་གྱི་ཉེས་པ་བཙུགས་ནས་འབྲེལ་ཡོད་རྒྱ་ནག་གི་དཔོན་རིགས་གཉིས་ལ་ཨ་མི་རི་ཀའི་ཁྲིམས་འགལ་གྱི་བཀག་སྡོམ་བྱས་ཚུལ་བརྗོད་དེ་ཕྱི་རྒྱལ་གྱི་བཀག་སྡོམ་ལ་རྒོལ་ལན་ཆེད་རྒྱ་ནག་གཞུང་གིས་ཁྲིམས་ཀྱི་དོན་ཚན་བཞི་པ་དང་ལྔ་པ་དྲུག་པའི་ནང་གཏན་འབེབས་བྱས་པ་གཞིར་བཞག་གིས་རྒྱ་ནག་གཞུང་གིས་ཡུས་མའོ་ཁྲུན་དང་ཀྲོར་སི་ཀྲེན་གཉིས་ལ་ཉེས་ཆད་འགེལ་རྒྱུ་ཡིན་པ་འཁོད་འདུག་ཁོང་གཉིས་ལ་ཉེས་ཆད་འགེལ་རྒྱུའི་ཞིབ་ཕྲའི་ཐོ་གཞུང་བཀོད་པའི་ནང་ཁོང་གཉིས་ཀྱི་རྒྱ་ནག་ནང་ཡོད་པའི་གནས་སྤོ་ཆོག་པའི་རྒྱུ་ནོར་དང་བརྟན་འཇགས་རྒྱུ་ནོར་དེ་མིན་རྒྱུ་ནོར་སྣ་ཚོགས་བེད་སྤྱོད་བྱེད་རྒྱུ་མེད་པར་བཀག་སྡོམ་བྱ་རྒྱུ་དང་རྒྱ་ནག་ནང་ཡོད་པའི་སྒྲིག་འཛུགས་དང་སྒེར་ཕན་ཚུན་ལ་བརྗེ་ལེན་གྱི་བྱེད་སྒོ་ཁག་བཀག་སྡོམ་བྱེད་རྒྱུ་དེ་བཞིན་ཁོང་གཉིས་ལ་སྒེར་དང་ཐད་ཀའི་སྤུན་མཆེད་ལ་རྒྱ་ནག་ནང་ཡོང་རྒྱུར་མཐོང་མཆན་སྤྲོད་རྒྱུ་མིན་པ་དང་རྒྱ་ནག་ནང་འཛུལ་ཞུགས་བྱ་རྒྱུར་བཀག་སྡོམ་བྱ་རྒྱུ་ཡིན་པ་བཅས་འཁོད་ཡོད་པ་རེད། བཀག་སྡོམ་གྱི་ཐག་གཅོད་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ཉིན་ནས་ལག་བསྟར་བྱ་རྒྱུ་ཡིན་པ་འཁོད་འདུག་སྐུ་ཞབས་ཊོཌ་སི་ཊེན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་པར་གཞིགས་ན་རྒྱ་ནག་གཞུང་གིས་ཐག་གཅོད་བྱེད་ཆེད་གལ་འགངས་ཆེན་པོ་གང་ཡང་མ་རེད་གལ་ཆེ་བའི་གནས་ཚུལ་ངོ་མ་ནི་རྒྱ་ནག་གཞུང་གི་དབང་འཛིན་པ་ཚོས་མི་སྟོང་ཕྲག་མང་པོ་སྲིད་དོན་པའི་བཙོན་པའི་མིང་ཐོག་ནས་བཙོན་འཇུག་བྱེད་བཞིན་པ་དེ་ཡིན་པས་འགྲོ་བ་མིའི་ཐོབ་ཐང་གི་གནས་བབ་དེ་བཞིན་གཏོང་བཞིན་པའི་དངོས་ཡོད་ཀྱི་གནས་ཚུལ་གཡོལ་ཐབས་མི་ཐུབ་པ་བྱེད་དགོས་ཀྱི་རེད་ཅེས་གསུངས་གནང་འདུག་ཡང་འདིའི་ཐད་དེ་སྔོན་ཨ་མི་རི་ཀའི་སྲིད་གཞུང་གི་སློབ་སྟོན་པ་གནང་མྱོང་ཡོད་མཁན་མའོ་ཁྲུན་གྱིས Twitter ཐོག་འདི་ནི་རྒྱ་ནག་མི་མང་གི་དགྲ་བོར་གྱུར་པའི་རྒྱ་ནག་གཞུང་གིས་ཁོང་ལ་ཆེ་བསྟོད་བྱེད་པ་དང་གཅིག་མཚུངས་ཡིན་པ་དང་རང་དབང་གི་འབོད་སྒྲ་གནམ་སར་ཁྱབ་ཐུབ་པར་ཤོག་ཅེས་རྒྱ་ནག་གཞུང་གི་ཐག་གཅོད་དེར་ལན་འདེབས་གནང་འདུག་ཁོང་གིས་རྒྱ་ནག་མི་མང་སྔ་ས་ནས་རང་དབང་ཐོབ་ནས་སོ་སོའི་རྒྱལ་ཁབ་ཀྱི་བདག་པོ་ཆགས་ཐུབ་པའི་རེ་བ་དང་བྲན་གཡོག་བྱེད་འདོད་མེད་པའི་མི་མང་ཚོར་ཡར་ལོངས་ཤོག་ཅེས་བྲིས་འདུག་རྒྱ་ནག་གཞུང་གིས་ད་རེས་ཨ་རིར་ཡ་ལན་དེ་འདྲ་བྱེད་དགོས་དོན་ནི་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་སྟབས་བསྟུན་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་ཝུའུ་དབྱིན་ཇེ་དང་ཉེན་རྟོག་པ་སྤྱི་ཁྱབ་པ་ཀྲང་ཧོང་པོ་ཟེར་བ་གཉིས་ལ་ཉེས་ཆད་བཀལ་ཡོད་པ་དེ་ཡིན་པ་རེད། གོང་ཞུས་རྒྱ་ནག་གཞུང་གིས་ཉེས་ཆད་བཀལ་ཡུལ་ཨ་མི་རི་ཀའི་དཔོན་རིགས་ཡུས་མའོ་ཁྲུན་ནས་དེ་སྔོན་ཨ་མི་རི་ཀའི་སྲིད་འཛིན་ཀྲམ་གྱི་སྲིད་གཞུང་སྐབས་ཨ་རིའི་ཕྱི་སྲིད་དྲུང་ཆེ་མཱིག་པོམ་པེའོ་ཡི་སྲིད་བྱུས་འཆར་འགོད་ཁང་གི་རྒྱ་ནག་གི་སྲིད་བྱུས་ལས་དོན་གྱི་བློ་འདོན་པ་དང་ད་ལྟ་ཧཌ་སན་ཞིབ་འཇུག་ལྟེ་གནས་ཁང་གི་རྒྱ་ནག་ལས་དོན་ཐད་ཀྱི་འགན་འཛིན་པ་དེ་ཡིན་པ་རེད། སྐུ་ཞབས་ཊོཌ་སི་ཊེན་ལགས་ནི་ཡུན་རིང་བོད་དོན་ཐད་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་ཡིན་ཞིང་ཁོང་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ལས་བྱེད་པའི་ཁྲོད་ནས་འགན་འཛིན་གཞོན་པའི་མཛད་འགན་བཞེས་བཞིན་པ་དང་དེ་སྔོན་ཨ་མི་རི་ཀའི་གཞུང་གི་བོད་དོན་དམིགས་བསལ་སྐུ་ཚབ་ལྕམ་སཱ་ར་སི་ཝལ་ལགས་ཀྱི་སློབ་སྟོན་པ་ཡང་གནང་མྱོང་ཡོད་ཞིང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དུ་ལོ་མང་རིང་ཕྱག་ལས་ཀྱང་གནང་མྱོང་ཡོད་པའི་མི་སྣ་ཞིག་ཡིན་པ་རེད།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་པོ་ལ་གནས་གཟིགས་མཛད་པའི་སྐབས། བོད་ནང་ཡོད་པའི་བོད་མི་ཚོའི་ཆེད་དུ་སྨོན་ལམ་དང་བོད་ཀྱི་བདེན་མཐའ་གསལ་བའི་དུས་བབ་ཅིག་ཏན་ཏན་ཡོང་ངེས་རེད་ཅེས་བཀའ་སྩལ་གནང་ཡོད་པའི་སྐོར། འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་དེ་གསན་རོགས་གནང།
འདི་ཚེས་ཉི་ཤུ་རྩ་གསུམ་ཉིན་གྱི་སྔ་དྲོ་ཕྱག་ཚོད་བརྒྱད་པའི་ཐོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་ཕོ་བྲང་ནས་བྱང་ཆུབ་མཆོད་རྟེན་ཆེན་མོར་གནས་གཟིགས་མཛད་སྐབས་ཕྱི་ནང་གི་དད་ལྡན་བརྒྱ་ཕྲག་མང་པོས། ཕེབས་ལམ་གྱི་གཡས་གཡོན་ལག་ཏུ་མེ་ཏོག་དང་དཀར་གཙང་མཇལ་དར་སོགས་ཐོགས་ཏེ་ཕེབས་བསུ་དང་རྒྱང་མཇལ་ཞུས་སོང། ཡང་ད་རེས་གོང་ས་མཆོག་ནས་བྱང་ཆུབ་མཆོད་རྟེན་ཆེན་མོའི་དྲུང་དུ་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་བརྙན་ལ་གནས་གཟིགས་དང་སྣང་གསལ་མཆོད་མེ་ཞལ་ཕྱེ་གྲུབ་རྗེས་རྒྱུན་ཆགས་གསུམ་པ་དང་རྟེན་འབྲེལ་བསྟོད་པ་ཤེས་རབ་སྙིང་པོ་དང་པཎ་གྲུབ་བཅུ་བདུན་གྱི་གསོལ་འདེབས་དེ་བཞིན་བསྟན་རྒྱས་སྨོན་ལམ་དང་ཐུབ་བསྟན་རིས་མེད་རྒྱས་པའི་སྨོན་ལམ་བཅས་གསུང་འདོན་གྲུབ་མཚམས་གོང་ས་མཆོག་གིས་བོད་པའི་གསར་འགོད་པ་ཁག་ཅིག་ལ་ད་རེས་ཀྱི་གནས་གཟིགས་དང་འབྲེལ་བའི་སྐོར་བཀའ་སྩལ་སྐབས། བོད་ནང་ཡོད་པའི་བོད་མི་ཚོའི་ཆེད་དུ་སྨོན་ལམ་དང་བོད་དོན་བདེན་མཐའ་གསལ་བའི་དུས་ཤིག་ཏན་ཏན་ཡོང་ངེས་ཞེས་བཀའ་སྩལ་གནང་སོང།
ད་བོད་ནང་གི་མི་དེ་དེ་ལུས་པོའི་ཆ་ནས་ད་ང་ཚོ་དང་ཁ་ཁ་རེད་དེ་ནས་ནང་བསམ་བློའི་ཐོག་ནས་དད་པ་དང་ཞེན་ཁོག་ཟེར་གཅིག་གྱུར་ཆགས་བསྡད་ཀྱི་ཡོད་རེད་དེ་ནས་ཧི་མ་ལ་ཡའི་རི་རྒྱུད་ཆ་ཚང་གི་མི་མང་དེ་དེ་ཧ་ལས་པའི་ད་དད་པ་དང་ཞེན་ཁོག་ཡོད་བསྡད་པ་ཅིག་རེད་རེད་བ། ངས་སྨོན་ལམ་རྒྱག་གི་ཡོད་ཁོང་ཚོ་འདི་ཡིད་དེ་བས་གངས་རི་ར་བས་བསྐོར་བའི་ཞིང་ཁམས་ཟེར་ཡག་གི་ཚིག་འདི་གསོལ་བ་རུ་གཅིག་པའི་སེམས་ནང་ལ་ཉར་བསྡད་ཀྱི་ཡོད་རེད་བྱས་ཙང་ངས་རྟག་པར་སྨོན་ལམ་རྒྱག་གི་ཡོད་ག་ལེ་ག་ལེ་ལ་གོ་བདེན་པའི་མཐའ་གསལ་ཡོང་ཡ་ཅིག་ཏན་ཏན་ཡོང་གི་རེད།
དེ་བཞིན་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་ཁ་སང་འཛམ་གླིང་ནང་ཕྱིའི་དངོས་པོ་ཡར་རྒྱས་ཇི་ཙམ་ཕྱིན་ཀྱང་ནང་སེམས་འཁྲུགས་པ་དང་ཆགས་སྡང་གིས་བཅིངས་པའི་གནས་སྐབས་སུ་སྟོན་པ་བཅོམ་ལྡན་འདས་ཀྱི་བྱམས་བརྩེ་དང་རྟེན་འབྱུང་གི་བསླབ་བྱ་དེ་གལ་ཆེན་པོ་ཆགས་ཀྱི་ཡོད་པ་བཀའ་ཕེབས་སོང། བཅོམ་ལྡན་འདས་སྐུ་ངོ་མས་བྱིན་རླབས་གནང་བཞག་པའི་གནས་མཆོག་རྡོ་རྗེ་གདན་ལ་ཡང་བསྟན་རྒྱས་སྨོན་ལམ་བཏོན་ཨ་ནི་ཚང་མས་ཅིག་དངོས་གནས་དྲང་གནས་ཀྱི་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག། སེམས་གང་དག་འཛམ་བུ་གླིང་དེ་རིང་ཁ་སང་ཅིག་གི་འཁྲུག་པོ་ཞེ་པོ་ཅིག་གི་དངོས་པོ་ཡར་རྒྱས་ཤ་ཆེན་ཡོད་དེ་སེམས་འཁྲུག་པོ་ཞེ་པོ་ཅིག་ཆགས་སྡང་ཞེ་པོ་ཅིག་ཡོད་བསྡད་པ་གཅིག་གི་ད་དེ་འདྲའི་དེ་ཁུ་དུ་དེ་སྟོན་པ་བཅོམ་ལྡན་འདས་ཀྱིས་ཨེ་ནི་བྱམས་བརྩེ་དང་ཨེ་ནི་རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་ཡ་གི་བསླབ་བྱ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་ཨེ་ནི་དེ་རིང་དེ་རྟེན་མཆོག་དེ་ངས་སྨོན་ལམ་རྒྱབ་བྱེད་ཐུགས་ཟིན། སྐབས་དེར་ཕྱི་རྒྱལ་ཨིས་ར་ཨེལ་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་ཨིམ་བཱལ་ཀོ་ཡེམ་ལགས་ཀྱིས། His Holiness the Dalai Lama is teaching here. ང་རང་ད་རེས་འདི་གར་གཙོ་བོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་ཆེད་སླེབས་པ་ཡིན་རྡོ་རྗེ་གདན་དུ་སླེབས་པ་ང་རང་ཐེངས་མ་དང་པོ་ཡིན་དེ་རིང་ང་རང་དུས་ཡུན་རིང་པོའི་རྗེས་སུ ྋགོང་ས་མཆོག་མཇལ་བར་སེམས་ནང་དགའ་ཚོར་དང་ཚོར་བ་དམིགས་བསལ་ཞིག་བྱུང་སོང་ཞེས་གསུང་གི་འདུག་ཡང་སོག་ཡུལ་ནས་ཕེབས་པའི་བོད་རིགས་འཕྲིན་ལས་ལགས་ཞུ་བ་ཞིག་ནས་ཁོང་ད་རེས་ལོ་གསུམ་རྗེས་གནས་མཆོག་རྡོ་རྗེ་གདན་དུ་སླེབས་ནས ྋགོང་ས་མཆོག་མཇལ་རྒྱུ་དང་ཁོང་གི་ཞལ་ནས་གསུང་ཆོས་ཞུ་རྒྱུའི་གོ་སྐབས་ཐོབ་པ་དེ་སྐལ་བ་བཟང་པོ་བྱུང་སོང་ཞེས་གསུང་གི་འདུག། གང་སུ་ང་སུ་བོད་པ་རེད་གངས་དཀར་རེད་ཧི་མ་ལ་ཡའི་རི་རྒྱུད་རེད་ཚང་མ་དེ་བ་ཆང་ཚན་སྐོར་ཆང་བྱས་རེད་དེ་ནས་རྒྱལ་བ་ས་ཡ་རེད་གང་མིན་ཚད་ཡག་པོ་འདུག་དཔེ་དགའ་བོ་བྱུང་ཨ་ནི་སྐྱབས་མགོན་རིན་པོ་ཆེ་བརྒྱ་བྱིན་མཇལ་ཁ་རག་སོང་ཨ་ནི་གསུང་ཆོས་ཡོད་རེད་དཔེ་མི་སྲིད་པའི་སྐལ་བ་བཟང་པོ་བྱུང། དེ་བཞིན་ལ་དྭགས་ནས་ཕེབས་པའི་རང་ལོ་བདུན་ཅུ་དོན་གཉིས་སོན་པའི་ཨ་མ་ཡེ་ཤེས་སྒྲོལ་མ་ལགས་ཀྱིས། རྡོ་རྗེ་གདན་མཇལ་ལ་གཅིག་ན་སེམས་པ་ཁམས་བཟང་ཆ་རག་ད། ཡང་མཇལ་ཡང་མཇལ་རྩ་བའི་བླ་མ་མཇལ་བསྟན་བླ་སྟོབས་ད་ལོ་བདུན་ཅུ་དོན་གཉིས་ལ་སླེབས་ད་ཤི་ནའང་ཤི་ར་ནི་ནོ་ས་ན་ར།
ཁོ་མོ་ད་རེས་རྒྱལ་བ་རིན་པོ་ཆེ་ཞལ་མཇལ་དང་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་མཇལ་ནས་བསྐོར་བ་དང་ཕྱག་བཙལ་རྒྱུ་བྱུང་ནས་ད་ང་འཆི་ནའང་འགྱོད་པ་མེད་ཅེས་གསུངས་བྱུང། མཛད་འཆར་ལྟར་བྱས་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་རྡོ་རྗེ་གདན་བྱང་ཆུབ་མཆོད་རྟེན་གྱི་ཉེ་འདབས་སུ་ཆགས་པའི Thailand Wat Pa Nang པའི་དགོན་པར་ཆིབས་བསྒྱུར་མཛད་རྒྱུ་དང་ཕྱི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་རིང་བྱང་ཆུབ་སེམས་འགྲེལ་དང་སྒྲོལ་མ་ཉེར་གཅིག་གི་རྗེས་གནང་བཀའ་དྲིན་སྩལ་རྒྱུ་མ་ཟད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དང་པོའི་ཚེས་གཅིག་ཉིན་དགེ་ལུགས་ཆོས་བརྒྱུད་འཛིན་པ་ཡོངས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་བཅས་ཡོད་འདུག། རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ་ནེན་སི་པེ་ལོ་སི་མཆོག་གིས་གྲོས་ཚོགས་འོག་མའི་ཚོགས་གཙོའི་ལས་གནས་ཐོག་ནས་ཁོང་གི་ཚོགས་གཙོའི་ལས་ཡུན་སྐབས་ཀྱི་རྒྱུན་གཏན་གྱི་གསར་འགོད་ལྷན་ཚོགས་མཐའ་མ་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཉིན་སྐོང་ཚོགས་གནང་སྐབས་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། བོད་ཀྱི་གནད་དོན་དང་འབྲེལ་བ་དང་དོ་སྣང་བྱུང་རིམ་སོགས་འགྲེལ་བརྗོད་གནང་སྟེ་བོད་དོན་ཐོག་ལ་དོ་ཁུར་ཇི་ཙམ་ཡོད་མེད་རྣམ་འགྱུར་གསལ་པོ་བསྟན་གནང་འདུག་སྐབས་དེར་གསར་འགོད་པའི་ཁྲོད་ནས་གནད་དོན་མང་པོའི་ཐོག་དྲི་བ་ཕུལ་བའི་ནང་ནས་གསར་འགོད་པ་ཞིག་གིས་རྒྱ་ནག་གི་སྐོར་ལ་བཀའ་འདྲིར་ལན་འདེབས་གནང་བའི་སྐབས་སུ་ཁོང་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་མཇལ་འཕྲད་གནང་མྱོང་ཡོད་པ་དང་རྒྱ་ནག་གི་གནད་དོན་ཐོག་ལ་དོ་སྣང་མ་བྱུང་གོང་ནས་བོད་ནང་དུ་རྒྱ་ནག་གཞུང་གི་སྲིད་བྱུས་ལག་བསྟར་བྱེད་སྟངས་ལ་ཐུགས་འཚབ་ཡོད་པའི་གནས་ཚུལ་དྲན་གསོ་འདོན་གནང་འདུག་ཁོང་གིས་གསུངས་པར། ངོས་ནས་རྒྱ་ནག་གི་གནད་དོན་གྱི་འབྲེལ་བ་ནི་པེ་ཅིང་གནམ་བདེ་སྒོ་མོ་ཆེའི་ཐང་ཆེན་གྱི་དམངས་གཙོའི་ལས་འགུལ་སྤེལ་བ་ནས་བཟུང་བྱུང་བ་ཞིག་ཡིན་ཅིང་འོན་ཀྱང་རྒྱ་ནག་གི་སྐབས་དེའི་དམངས་གཙོའི་ལས་འགུལ་དེ་མ་བྱུང་གོང་ནས་ང་རང་གོང་ས་སྐྱབས་མགོན་ཆེན་པོ་མཆོག་མཇལ་མྱོང་ཡོད་པ་མ་ཚད་རྒྱ་ནག་གཞུང་གིས་བོད་ཐོག་འཛིན་པའི་སྲིད་བྱུས་ལ་བློ་འཚབ་ཡོད་དེ་རྗེས་རྒྱ་ནག་གི་པེ་ཅིང་གནམ་བདེ་སྒོ་མོ་ཆེའི་ཐང་ཆེན་གྱི་དམངས་གཙོའི་ལས་འགུལ་བྱུང་བའི་སྐབས་ང་ཚོ་ཚང་མས་ཚོང་གི་གནས་བབ་དང་ཆེས་ཉེན་ཚབས་ཆེ་བའི་གོ་མཚོན་བཀག་སྡོམ་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་ཡོང་ཐབས་སོགས་ཀྱི་ཐོག་ལ་སྔར་བས་ལས་དོན་ཤུགས་ཆེ་གནང་ཡོད་ལུགས་གསུངས་གནང་འདུག་ནེན་སི་པེ་ལོ་སི་མཆོག་ནི་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ཨ་མི་རི་ཀའི་གྲོས་ཚོགས་འོག་མའི་དམངས་གཙོ་ཚོགས་པའི་འཐུས་མིར་བདམས་ཐོན་བྱུང་བ་ནས་ད་བར་མི་ལོ་སུམ་ཅུ་སོ་ལྔ་ཕྱིན་ཡོད་པ་དང་ཉིས་སྟོང་བཅུ་དགུ་ལོར་སླར་ཡང་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོར་བདམས་ཐོན་བྱུང་སྟེ་ཨ་མི་རི་ཀའི་ཆབ་སྲིད་ནང་བུད་མེད་ནུས་སྟོབས་ཆེ་ཤོས་དེ་ཆགས་ཡོད། ཁོང་གིས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ཨ་མི་རི་ཀའི་གྲོས་ཚོགས་སུ་ཐོག་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་ཁ་ཞུས་པ་དང་ཉིས་སྟོང་བདུན་ལོར་ཨ་མི་རི་ཀའི་གྲོས་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་གཟེངས་རྟགས་འབུལ་སྐབས་གྲོས་ཚོགས་ཀྱི་ཚོགས་གཙོའི་ཐུགས་འགན་བཞེས་པའི་སྐབས་ཤིག་འཁེལ་བ་རེད། ཉིས་སྟོང་བརྒྱད་ལོར་བོད་ས་ཡོངས་རྫོགས་ལ་ས་བྱི་ཞི་རྒོལ་ཆེན་མོ་བྱུང་བའི་སྐབས་ཁོང་གིས་བོད་མིའི་གནས་སྟངས་ལ་གདུང་སེམས་མཉམ་བསྐྱེད་མཚོན་ཆེད་བཞུགས་སྒར་རྡ་རམ་ས་ལར་ཆེད་ཕེབས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་བོད་མིའི་མཛད་གཙོ་རྣམ་པར་མཇལ་འཕྲད་ཞུས་ཏེ་རྒྱ་ནག་གཞུང་ལ་ཆབ་སྲིད་ཀྱི་ཐོག་ནས་བརྡ་ལན་གྱི་རྣམ་འགྱུར་གསལ་པོ་བཏོན་ཡོད་ལ་ཡང་ཉིས་སྟོང་བཅུ་བདུན་ལོར་ཁོང་གིས་དབུ་ཁྲིད་པའི་ཨ་མི་རི་ཀའི་གྲོས་ཚོགས་སྐུ་ཚབ་ཁག་ཅིག་བཞུགས་སྒར་རྡ་རམ་ས་ལར་དངོས་སུ་ཕེབས་ཡོད་པ་མ་ཟད་ཉིས་སྟོང་བཅོ་ལྔ་ལོར་བོད་ནང་དུ་གཟིགས་སྐོར་དུ་ཕེབས་པ་དང་གཞན་ཡང་ཨ་མི་རི་ཀའི་གྲོས་ཚོགས་སུ་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་གྱི་ཁྲིམས་འཆར་གཏན་འབེབས་ཀྱི་ལས་དོན་ཐོག་ལ་རྒྱབ་སྐྱོར་གནང་མཁན་གྱི་དབུ་ཁྲིད་གནད་འགག་ཆེ་ཤོས་དེ་ཡིན་པ་མ་ཟད་ཉིས་སྟོང་བཅོ་བརྒྱད་ལོར་ཨ་མི་རི་ཀའི་གྲོས་ཚོགས་སུ

གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་ནང་ཏོག་དབྱིབས་གཉན་རིམས་ཀྱི་དཀའ་ངལ་ཆེ་རུ་འགྲོ་བཞིན་པ་དེས་གཞུང་མང་གཉིས་ཀར་དཀའ་ངལ་འཕྲད་བཞིན་ཡོད་པའི་གནས་ཚུལ་འདུག Reuters གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་རྒྱ་ནག་ནང་གཞུང་འབྲེལ་གྱི་ཐོག་ནས་ཉིན་གཉིས་ཙམ་རིང་ཏོག་དབྱིབས་གཉན་རིམས་ཀྱི་ནད་མནར་འོག་རྐྱེན་འདས་སུ་འགྲོ་མཁན་བྱུང་མེད་ན་ཡང་ནད་རྟགས་ཐོན་མཁན་ཉིན་ལྟར་ཇེ་མང་དུ་འགྲོ་བཞིན་པ་དེས་འཕྲོད་བསྟེན་ལམ་ལུགས་ཀྱི་ཐོག་དོ་ཕོག་ཐེབས་པ་དང། རྒྱ་ནག་གི་དཔལ་འབྱོར་སླར་གསོ་ཡོང་རྒྱུར་ཡང་འགལ་རྐྱེན་འཕྲད་ཀྱི་ཡོད་པ་མ་ཟད་འདས་པའི་ལོ་ལྔ་བཅུ་ནང་དཔལ་འབྱོར་གྱི་གནས་སྟངས་ལ་འཕེལ་རྒྱས་འགྲོ་རྒྱུའི་མྱུར་ཚད་དམའ་ཤོས་དེ་ཆགས་ཡོད་པ་དང་བཟོ་གྲྭ་ཁག་གི་ནང་ལས་མི་ཚོ་ཏོག་དབྱིབས་ནད་མནར་གྱུར་པ་དེས་རང་བཞིན་གྱིས་ཅ་དངོས་ཕྱིར་ཚོང་རིགས་ལ་རང་བཞིན་གྱིས་དོ་ཕོག་ཐེབས་ཀྱི་ཡོད་འདུག་གནས་ཚུལ་ནང་ཐོན་པར་གཞིགས་ན་རྒྱ་ནག་རྒྱལ་ཡོངས་གཉན་རིམས་ལས་དོན་ཚན་པའི་སྤྱི་ཁྱབ་འགན་འཛིན་ཀྲང་ཝེན་ཧུང་གིས་རེས་གཟའ་ཕུར་བུའི་ཉིན་རྒྱ་ནག་གི་གསར་ཤོག་ཅིག་ཐོག་གནས་ཚུལ་ངོ་སྤྲོད་བྱས་པར་གཞིགས་ན་བདུན་ཕྲག་གཅིག་ནང་ཚུད་གཉན་རིམས་ཁྱབ་གདལ་ཤུགས་ཆེ་རུ་འགྲོ་རྒྱུ་མ་ཟད་ནད་གཞི་ལྗིད་པོ་ཆགས་རྒྱུ་དང་དེས་སྨན་གྱི་ཐོན་ཁུངས་ཐོག་ལ་ཡང་རང་བཞིན་གྱིས་དཀའ་ངལ་འཕྲད་རྒྱུའི་ཉེན་ཁ་ཡོད་པར་བརྟེན་དེ་ལ་དམིགས་པའི་ང་ཚོས་གྲ་སྒྲིག་བྱེད་དགོས་པ་ནི་ལྡོག་ཐབས་མེད་པ་རེད་ཅེས་འགྲེལ་བརྗོད་བྱས་ཡོད་འདུག། ཡང་ཨ་མི་རི་ཀའི་བྷི་ལུམ་བོག་གསར་ལས་ཁང་གིས Bloomberg གསར་ལས་ཁང་གི་གནས་ཚུལ་བརྒྱུད་ལམ་ཁག་གིས་གསར་འགྱུར་བརྒྱུད་ལམ་ཁག་ནང་བདུན་ཕྲག་གཉིས་ནང་རྒྱ་ནག་ནང་ཉི་མ་གཅིག་གོང་ཏོག་དབྱིབས་ནད་རྟགས་ཡོད་པའི་མིའི་གྲངས་ས་ཡ་སུམ་ཅུ་སོ་བདུན་ཙམ་བྱུང་ཡོད་ལུགས་འགྲེལ་བརྗོད་གནང་འདུག་གང་ལྟར་ཡང་རྒྱ་ནག་ནང་ཏོག་དབྱིབས་གཉན་རིམས་ཁྱབ་གདལ་ཧ་ཅང་ཤུགས་ཆེ་རུ་འགྲོ་བཞིན་པའི་རྒྱུ་མཚན་གཅིག་ནི་ཐོག་མ་ཉིད་ནས་ལོ་ན་རྒན་པ་ཚོར་སྔོན་འགོག་གི་ཁབ་མཁོ་སྤྲོད་མ་བྱས་པ་དང་དེ་ནས་ཆེས་གློ་བུར་དུ་ཏོག་དབྱིབས་སྔོན་འགོག་གི་ཁྲིམས་གཞི་ལྷུག་ཏུ་བཏང་ནས་ལྷག་པར་དུ་སྨན་ཁབ་དང་སྨན་བཅོས་ཀྱི་ལམ་ལུགས་འཐུས་ཚང་ཞིག་གྲ་སྒྲིག་མེད་པ་སོགས་པའི་རྐྱེན་པས་དཔྱད་བརྗོད་བྱེད་ཀྱི་ཡོད་འདུག་ལ་འཛམ་གླིང་འཕྲོད་བསྟེན་ལས་ཁུངས་ནས་ཀྱང་དེའི་ཐོག་ཐུགས་འཚབ་བཏོན་གནང་གི་ཡོད་འདུག། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས། རྒྱ་ནག་གཞུང་གིས་བོད་དང་ཤིན་ཅང་གཉིས་ཀྱི་ནང་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་བཞིན་པར། མཐུན་ཕྱོགས་རྒྱལ་ཁབ་ཚོས་མཉམ་འབྲེལ་གྱིས་གདོང་ལེན་བྱེད་དགོས་ལུགས་ནན་བརྗོད་གནང་ཡོད་པའི་གནས་ཚུལ་འདུག་དེ་ཡང་ཐའེ་པེ་ནས Taipei Times ཞེས་པའི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། ཨ་མེ་རི་ཁའི་ཕྱི་སྲིད་དྲུང་ཆེ་ཨན་ཐི་ནི་བྷི་ལིན་ཀིན་མཆོག་གིས་ཡུ་རོབ་མཐུན་ཚོགས་དང་ཨ་མེ་རི་ཁའི་མཐུན་ཕྱོགས་རྒྱལ་ཁབ་ཚོ་འདུ་འཛོམས་ཤིག་གི་ཐོག་གཏམ་བཤད་སྤེལ་བའི་ནང་སྤྱིར་བཏང་རྒྱལ་སྤྱིའི་ལམ་ལུགས་དང་རང་དབང་ལ་ཉེན་ཁ་བཟོ་མཁན་ལྟེ་བ་དེ་ད་ལྟའི་སྐབས་སུ་ར་ཤི་ཡ་ཡིན་པ་རེད། དེ་བཞིན་རྒྱ་ནག་ནི་ང་ཚོར་དཔལ་འབྱོར་དང་དམག་དོན་འཕྲུལ་ཆས་སོགས་གང་ཅིའི་ཐོག་ནས་འགྲན་བསྡུར་དང་རྡོག་རོལ་བྱེད་དགོས་ཡ་གཙོ་བོ་ཞིག་ཆགས་ཡོད་རེད་དེར་བརྟེན་ང་ཚོའི་ངོས་ནས་མཐུན་ཕྱོགས་རྒྱལ་ཁབ་ཚོས་མཉམ་དུ་གདོང་ལེན་བྱེད་རྒྱུའི་ཐབས་བྱུས་ཆ་ཚང་ཞིག་འདོན་གལ་ཆེ་བའི་སྐོར་ནས་བརྗོད་གནང་འདུག་ཡང་ཁོང་གིས་མུ་མཐུད་ནས་ང་ཚོ་དང་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་ངོས་ནས་རྒྱ་ནག་ལ་འཕྲུལ་ཆས་ཀྱི་ཅ་དངོས་རིགས་ཕྱིར་ཚོང་བྱ་རྒྱུ་སོགས་གནད་འགག་ཅན་གྱི་གནད་དོན་ཐོག་ལའང་མཉམ་འབྲེལ་བྱ་རྒྱུ་ཡིན་ཞེས་དང། ཨོ་སི་ཀྲུ་ལི་དང་ཉི་ཧོང་ལྷོ་ཀོ་རི་ཡ་དང་ནིའུ་ཛི་ལེན་སོགས་ཀྱིས་མཉམ་དུའང་མནའ་འབྲེལ་གནང་རྒྱུའི་དམ་ཟབ་འབྲེལ་ལམ་ཡོད་པ་དེ་ནན་བརྗོད་གནང་ཡོད་པ་མ་ཟད་ཕྱོགས་མཚུངས་ཨ་མེ་རི་ཁའི་ཕྱི་སྲིད་དྲུང་ཆེ་མཆོག་གིས་ཐའེ་ཝན་མཚོ་ཁའི་བདེ་འཇགས་སྲུང་སྐྱོབ་བྱེད་གལ་ཆེན་པོ་ཡོད་པར་ངོས་འཛིན་གྱིས་རྒྱ་ནག་གཞུང་དང་དེ་བཞིན་བོད་དང་ཤིན་ཅང་ནང་འགྲོ་མིའི་ཐོབ་ཐང་རྡོག་རོལ་རྩིས་མེད་བཏང་དང་གཏོང་བཞིན་པ་དང་དེ་བཞིན་ཧོང་ཀོང་ནང་སྨྲ་བརྗོད་རང་དབང་དང་གསར་འགོད་རང་དབང་མེད་པ་བཅས་ཀྱི་གནད་དོན་ཐོག་ལ་ཡང་མུ་མཐུད་ནས་གླེང་སློང་གནང་རྒྱུར་ཚང་མས་ཆིག་སྒྲིལ་དགོས་ལུགས་གསུངས་གནང་འདུག། དེ་བཞིན་ཁོང་གིས་རྩོམ་འདིའི་ཐོག་ཨི་ཊ་ལི་སྐུ་ཚབ་ཀྱིས་ཨི་ཊ་ལི་ཕྱི་སྲིད་བློན་ཆེན་གྱིས་ཐའེ་ཝན་མཚོ་ཁའི་གནད་འགག་ཐོག་ཨི་ཊ་ལིའི་རྒྱབ་སྐྱོར་གནང་རྒྱུ་ལ་ངོས་ལེན་གནང་བ་དེར་ཐུགས་རྗེ་ཆེ་ཞུས་གནང་འདུག། རྒྱ་གར་གྱི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་མཇལ་འཕྲད་ཀྱིས་འཕགས་བོད་ས་མཚམས་སུ་རྒྱ་དཀར་ནག་གི་རྩོད་རྙོག་དང་འབྲེལ་ཏེ་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་བཞིན་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱི་གདམས་ངག་དེ་གསན་རོགས་གནང།
རྒྱལ་ས་ལྡི་ལིར་རྒྱ་གར་གཞུང་གི་དགུན་དུས་གྲོས་ཚོགས་ཚོགས་མུས་ཡིན་པ་དང་སྟབས་བསྟུན་ནས་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་གཉིས་ཉིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་དྲུག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་སྡེ་ཚན་གཉིས་ལ་ཆ་བགོས་ཀྱིས་རྒྱ་གར་དབུས་གཞུང་གི་བློན་ཆེན་དང་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་སོགས་མཇལ་འཕྲད་ཀྱིས་བོད་ནང་གི་ཛ་དྲག་གནས་སྟངས་དང་བོད་རྒྱ་འབྲེལ་མོལ་བསྐྱར་གསོ་དགོས་པ། བོད་ཀྱི་ཁོར་ཡུག་གི་གལ་གནད་དེ་བཞིན་འཕགས་བོད་གཉིས་ཀྱི་ས་མཚམས་ཐོག་རྒྱ་དཀར་ནག་གཉིས་ཀྱི་རྩོད་རྙོག་བཅས་དོན་ཚན་བཞི་ཡི་ཐོག་ལ་ཞུ་སྐུལ་གནང་ཡོད་པ་བོད་མི་མང་སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བོ་བློ་བཟང་ཕན་བདེ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཞིང་ལྷག་པར་དུ་ས་མཚམས་རྩོད་རྙོག་གི་ཞུ་གཏུག་ལས་འགུལ་དེ་ནི་དུས་ཐོག་ཆར་པ་ལྟ་བུའི་ཞུ་འབོད་ལས་འགུལ་ཞིག་ཡིན་པ་འགྲེལ་བརྗོད་གནང་གི་འདུག། ས་མཚམས་ཀྱི་གནས་སྟངས་སྐོར་ལ་ཡིན་པ་ཡིན་ན་ད་ལྟ་དུས་ཐོག་ཆར་པ་རེད་རྒྱ་དཀར་ནག་གཉིས་ཀྱིས་མོན་ཁུལ་ཕྱོགས་ལ་ཡ་རྩོད་པ་བརྒྱབ་ཡོང་བའི་སྐབས་སུ་ལ་ཡང་ང་ཚོས་ཁོ་ཚོ་ལ་ཡ་གནས་སྟངས་ཅིག་ག་རེ་གླེང་རྒྱུ་ཡོད་རེད་ཟེར་ན་དཔེར་ན་ལྔ་བཅུ་ང་དགུའི་སྔོན་ལ་ཡང་ང་ཚོ་ཁྱིམ་མཚེས་རྒྱལ་ཁབ་བྱས་ནས་བསྡད་ཡོད་རེད་ང་ཚོ་ས་མཚམས་ཀྱི་རྩོད་པ་ཡོད་མ་རེད། ཡིན་པ་ཡིན་ན་ད་རྒྱ་ནག་གཞུང་དེ་གིས་ང་ཚོ་ཕྲིན་ལས་བྱས་དང་དཔལ་འབྱོར་གྱི་ནུས་པ་འཕེལ་ཡོང་དུས་ཁོ་ཚོས་འཛམ་གླིང་གི་ནང་ལོགས་དབང་ཐོབ་རྒྱུ་ཡ་གི་གནས་སྟངས་ཅིག་ཡོང་དགོས་རེད་ལྷག་པར་དུ་རྒྱ་གར་ལ་ཡིན་པ་ཡིན་ན་རྣམ་པ་ཚོ་གི་མཐོང་གི་འདུག་བ། ཉིས་སྟོང་བཅུ་བརྒྱད་བཅུ་དགུ་ནས་ད་ན་ནིང་ཉིས་སྟོང་ཉི་ཤུ་རྩ་གཅིག་རྩ་གཉིས་ལ་ལ་དྭགས་རེད་ད་ད་ལྟ་མོན་ཁུལ་ཕྱོགས་ལ་ཡར་ཁང་ཚང་དེ་བྱས་ཡོང་དུས་གང་ལ་རྒྱ་ནག་ད་ཧམ་པ་ཆེན་པོ་ཞེ་དྲག་རེད། དེ་བྱས་དུས་གང་ལ་བོད་པའི་གི་ང་ཚོ་ད་ལྟ་བོད་པའི་གི་གནད་དོན་བོད་པའི་རང་བཟའ་ཡག་གི་ཆེད་དུ་བོད་ལུས་གཅིག་དེ་འདྲའི་གི་ཡོང་གི་ཡོད་རེད་ལ་དོན་ལ་རྒྱ་གར་གྱི་བདེ་འཇགས་དང་རྒྱ་གར་གྱི་ས་མཚམས་སྲུང་སྐྱོབ་ཡང་ཆགས་ཡོང་གི་འདུག་རྒྱ་གར་གཞུང་གིས་དགོངས་པ་བཞེས་ཐུབ་དགོས་དེ་དཔེ་གལ་ཆེན་པོ་འདུག་ཟེར་ཡག་གི་དེ་བྱས་པ་ཡིན་པ་ནས་ཁོ་རང་ཚོ་གིས་དེ་དངོས་ཡོད་རེད་གསུང་གི་འདུག།
ཡང་དེ་དང་ཕྱོགས་མཚུངས་བོད་མི་མང་སྤྱི་འཐུས་བློ་བཟང་ཐུབ་བསྟན་ལགས་ཀྱིས་ཆ་བགོས་བྱས་པའི་སྤྱི་འཐུས་སྐུ་ཚབ་ཚོགས་ཆུང་གཉིས་ནས་ད་བར་རྒྱ་གར་གྱི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་བཅུ་གཉིས་ཙམ་ལ་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གནང་ཟིན་ཡོད་པ་དང་ད་དུང་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་བརྒྱད་བར་མུ་མཐུད་རྒྱ་གར་དབུས་གཞུང་གི་བློན་ཆེན་ལས་ཁུངས་དང་ཆབ་སྲིད་ཚོགས་པ་ཁག་གི་གནད་ཡོད་མི་སྣ་ཚོའི་ལས་ཁུངས་སུ་ཆེད་བཅར་གྱིས་བོད་དོན་ཞུ་སྐུལ་གནང་རྒྱུ་ཡིན་པ་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་རྒྱལ་ས་ལྡི་ལི་ནས་ཞལ་པར་བརྒྱུད་འགྲེལ་བརྗོད་གནང་ཞིང། ད་བར་མཇལ་འཕྲད་གནང་ཟིན་པའི་ཁྲོད་ཇཱ་མུ་ཀ་ཤི་མིར་མངའ་སྡེ་ནས་ཡིན་པ་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་དང་ཇཱ་མུ་ཀ་ཤི་མིར་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་ཟུར་པ་འབུམ་རམས་པ་ཧྥ་རུག་ཨབ་དུ་ལ་ལགས་ཀྱིས་བོད་ཀྱི་གནད་དོན་ནི་རྒྱ་གར་གཞུང་ལ་གལ་འགག་ཆེན་པོ་ཆགས་ཡོད་པས་རྒྱ་གར་གྲོས་ཚོགས་ནང་དུ་དེ་སྔ་བཞིན་བོད་དོན་གླེང་སློང་བྱ་རྒྱུ་ཡིན་པ་ཞལ་བཞེས་གནང་ཡོད་པ་འགྲེལ་བརྗོད་གནང་གི་འདུག། ཧྥ་རུག་ཨབ་དུ་ལ། ཁོ་རང་འགྲོ་དགོས་ཟེར་ན་ཁ་ཚ་ང་ཚོ་བྱེད་ཡོད་རེད་ཁོ་རང་འགྲོ་ན་དམིགས་བསལ་དང་པོ་ང་ཚོ་བྱེད་དུས་འཚམས་པ་ལ་ཅིག་དང་པོ་ཁོང་ཐུག་བ་དང་ནི་དཔེར་ད་སྐྱབས་མགོན་རིན་པོ་ཆེའི་སྐུ་གཟུགས་མི་དང་ག་འདྲ་ཡོད་སྐུ་མདུན་ནི་བདེ་པོ་རེད་དུ་ཨེས།

རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ལ་ཧར་སིན་སི་རོ་ཡ་ལགས། གྲོས་ཚོགས་འོག་མའི་འཐུས་མི་ལྕམ་མཱ་ལ་རཱ་ཇི་ཡ་ལ་ཤི་མི་ལགས། དེ་ནས་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་བྷིརེན་དི་ར་པར་སཱ་ཏི་ལགས། རྒྱ་གར་དབུས་གཞུང་གྲངས་ཉུང་མི་རིགས་ཚོགས་ཆུང་གི་ནང་པའི་སྐུ་ཚབ་ལྕམ་རིན་ཆེན་ལྷ་མོ་ལགས། རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་རཱམ་ཅཱན་དར་ཇཱང་གི་ར་ལགས། གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཧཱས་མུག་བྷཱི་པ་ཏེལ་ལགས། གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་བྷ་ལག་ནཱད་ལགས། གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་དཱལ་སིན་བྷའི་སིན་ལགས། གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་གོ་མན་སིན་དཱ་མོ་ལགས་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Vinayak Raut ལགས་བཅས་དང་ལྷན་དུ་མཇལ་འཕྲད་གནང་འདུག་གོང་ཞུས་བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་གི་ཚོགས་མི་རྣམ་པ་སྟེ་སྤྱི་འཐུས་གསེར་རྟ་ཚུལ་ཁྲིམས་ལགས་དང། སྤྱི་འཐུས་མཁན་པོ་ཀ་བྲག་དངོས་གྲུབ་བསོད་ནམས་ལགས། སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བོ་བློ་བཟང་ཕན་བདེ་ལགས་སྤྱི་འཐུས་ཚེ་རིང་དབྱངས་ཅན་ལགས་སྤྱི་འཐུས་རྒྱལ་སྡོང་ཕུར་བུ་རྡོ་རྗེ་ལགས། སྤྱི་འཐུས་བློ་བཟང་ཐུབ་བསྟན་ལགས་བཅས་ཡིན་འདུག་བཞུགས་སྒར་དར་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་རྒྱ་ནག་གཞུང་གིས་ཨ་མི་རི་ཀའི་དཔོན་རིགས་གཉིས་ལ་རྒྱ་ནག་ཏུ་འགྲོ་སྐྱོད་མི་ཆོག་པའི་ཉེས་ཆད་བཏང་བའི་གྲས་ནས་སྐུ་ཞབས Todd Stein ལགས་ཞུ་བས། རྒྱ་ནག་གིས་ཤེས་བཞིན་དུ་བཙོན་པ་མང་པོ་བཙོན་འཇུག་བྱས་པའི་བྱ་སྤྱོད་ལས། ཁོང་ལ་བཀལ་བའི་ཉེས་ཆད་དེ་གནད་འགག་ཆེན་པོ་མིན་པ་དང། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བའི་ཉེས་བྱས་དེ་མེད་པ་བཟོ་ཐབས་མེད་པ་རེད་ཅེས་ཁོང་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་པ་ནས་གཡུ་སྒྲོན་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པ་ཞིག་གསན་གནང་གི་རེད། ཉེ་ཆར་ཨ་མི་རི་ཀས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་མཁན་རྒྱ་ནག་དཔོན་རིགས་གཉིས་ལ་ཉེས་ཆད་བཏང་བར་འཁོན་ལན་སློག་ཆེད་རྒྱ་ནག་གཞུང་གིས་ཨ་མི་རི་ཀའི་ཆབ་སྲིད་སློབ་སྟོན་པ་མལ་སི་ཡུའུ་ཞུ་བ་དང་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་ཀྱི་ལས་བྱེད་འབྲེལ་ཡོད་ངེས་སྟོན་པ Todd Stein རྣམ་གཉིས་ལ་རྒྱ་ནག་ནང་དུ་ཡོང་མི་ཆོག་པ་སོགས་ཀྱི་ཉེས་ཆད་ཁག་ཅིག་བཏང་བའི་ཐད་འདི་ག་ཨེ་ཤ་རང་དབང་རླུང་འཕྲིན་ཁང་གིས་སྐུ་ཞབས Todd Stein ལ་ཨི་མེལ་ཐོག་ནས་ཁོང་གི་གཟིགས་ཚུལ་བཀའ་འདྲི་ཞུས་པར་ཁོང་གིས་ཡིག་ཐོག་ཏུ་བཀའ་ལན་གནང་བའི་ནང་རྒྱ་ནག་གཞུང་གིས་ཤེས་བཞིན་དུ་བཙོན་པ་མང་པོ་བཙོན་འཇུག་བྱས་པའི་བྱ་སྤྱོད་ལས་ཁོང་ལ་བཀལ་བའི་ཉེས་ཆད་དེ་གང་ཡང་ཆེན་པོ་མིན་ཞིང། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་པའི་བྱ་སྤྱོད་རྣམས་མེད་པ་བཟོ་ཐུབ་ཀྱི་མ་རེད་ཅེས་གསུངས་འདུག་དེ་བཞིན་རྒྱ་ནག་གཞུང་གིས་ཨ་རི་བ་གཉིས་ལ་ཉེས་ཆད་བཏང་ལུགས་ཀྱི་གསལ་བསྒྲགས་བྱས་མ་ཐག་ཨ་མི་རི་ཀའི་ཆབ་སྲིད་ངེས་སྟོན་པ Miles Yu ཞུ་བས་ཁོང་གི Twitter དྲ་རྒྱའི་པར་ངོས་ཐོག་ལ་རྒྱ་ནག་གཞུང་གི་བྱ་སྤྱོད་དེ་ནི་རྒྱ་ནག་མི་དམངས་ཀྱི་དགྲ་བོར་གྱུར་བའི་རྒྱ་ནག་གཞུང་དེས་སླར་ཡང་ཁོང་ལ་ཆེ་བསྟོད་ཀྱི་མིང་བྱང་དུ་གྱུར་བའི་ཉེས་ཆད་བཏང་བ་ཞིག་རེད་ཅེས་བྲིས་ཡོད་པ་རེད།

དེའི་སྔོན་ལ་ཁོང་གིས་ཨ་རིའི་རྒྱལ་ས་ཝཱ་ཤིང་ཊོན་གྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཨ་རིའི་གཞུང་དང་འབྲེལ་ལམ་གནང་མཁན་གྱི་འགན་འཛིན་གྱི་ཕྱག་ལས་ཡང་གནང་ཡོད་པ་སོགས་ཁོང་གིས་བོད་དོན་ཐོག་ལ་ཕྱག་ལས་གནང་བ་ནི་ཁྲིམས་འགལ་མིན་པའི་སྐོར་ལ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བར་བརྒལ་འགོ་འཛིན་བུ་ཆུང་ཚེ་རིང་ལགས་ཀྱིས་ངོ་སྤྲོད་གནང་བྱུང།

དེའི་སྐབས་ལ་ཁོང་གི་བོད་དོན་ཐོག་གི་གནས་སྟངས་འདི་གསལ་པོ་ཁས་འཆེ། དངོས་ཤུགས་རྒྱུགས་སོགས་མེད་སྟབས་གནས་ཚུལ་ཁྱབ་པས་ལ་སེལ་སོགས་པ་དང་གྲོས་ཐོག་ནང་ང་ཚོའི་ལས་དོན་བྱེད་ཕྱོགས་ཕྱོགས་ལ་གནས་སྤོ་གནང་དགོས་པ་རེད་དེ་འདྲ་ཡིན་པའི་ཆ་ནས་རྒྱ་ནག་གཞུང་གི་ཕྱོགས་གཅིག་ནས་བལྟས་པས་ན་ད་སྔོན་ད་ལྟ་བོ་ཆེ་ཡིན་གྱི་རེད་དེ་ཡིན་ནས་ཁོང་གིས་གནང་བ་ཚང་མ་ཁྲིམས་འགལ་བྱས་པ་དང་དེ་འདྲས་གལ་དགོས་ཆོག་ཡོད་མ་རེད། མི་མང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་ཞེས་པ་ཁས་ལེན་ན་ད་དེ་ཡིན་དུས་ད་རིང་རྒྱ་ནག་གཞུང་གི་བྱས་རྗེས་དག་ཁོང་ཚོས་བྱས་བྱས་སོགས་གནས་ཚུལ་དེ་ལག་ལེན་བསྟར་ས་མ་རག་བ་བྱས་བྱས་དམ་བསྒྲགས་གང་ཟག་ཉིད་དེ་བཀྲམ་པ་རེད་བསམ།
དེ་བཞིན་དུ་ཨ་རིའི་ཆབ་སྲིད་སློབ་སྟོན་པ་སྐུ་ཞབས Miles Yu ནི་རྒྱ་ནག་ནང་དུ་འཁྲུངས་པ་དང། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོར་ཨ་རིའི་མཐོ་སློབ་ཏུ་སློབ་གཉེར་བྱས་ཤིང་ཁོང་ནི་ཨ་མི་རི་ཀའི་ལོ་རྒྱུས་དང་ཐབས་ཇུས་པ་ཞིག་གི་ཆེད་ལས་ཀྱི་ཐོག་ནས་ཨ་རིའི་སྲིད་འཛིན་སྐུ་ཞབས Donald Trump ཡི་གཞུང་འཛིན་སྐབས་ལ་ཕྱི་སྲིད་དྲུང་ཆེ་སྐུ་ཞབས Mike Pompeo མཆོག་གི་རྒྱ་ནག་སྲིད་བྱུས་དང་འཆར་འགོད་པའི་སློབ་སྟོན་གནང་ཡོད་ཅིང། ད་རེས་རྒྱ་ནག་གཞུང་གིས་ཨ་རི་བ་ཁོང་གཉིས་ལ་ཉེས་ཆད་བཏང་བའི་གནས་ཚུལ་དེ་ནི་ཉེ་ཆར་ཨ་མི་རི་ཀས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་བཏང་མཁན་རྒྱ་ནག་དཔོན་རིགས་གཉིས་ལ་ཉེས་ཆད་བཏང་བ་དེར་འཁོན་ལན་སློག་པ་ཞིག་ཏུ་ངོས་འཛིན་གནང་གི་འདུག།
ད་ཕྱོགས་གཅིག་ནས་བལྟས་པ་ན་རྒྱ་ནག་གཞུང་གི་ད་རིང་བྱེད་སྟངས་འདི་ཐབས་སྐྱོ་པོ་དང་ད་ཁོང་ཚོའི་གནས་ཚུལ་ཁུངས་ལ་ལྡན་པ་ཅིག་མེད་པ་ཅིག་གསལ་པོ་ཞུ་བ་རེད། ཨ་མི་རི་ཀ་གིས་ཕ་རྒྱ་ནག་གི་མཛད་གཙོ་གཉིས་ལ་ཉེས་པ་བཏང་བ་འདི་ཁོང་གཉིས་བོད་ཀྱི་གནད་དོན་དང་འབྲེལ་བའི་ཅིག་ལས་དོན་ཐོག་སྲིད་ཇུས་ཀྱི་འགན་དབང་ཡོད་མཁན་གང་ཟག་གཉིས་ཆགས་ཡིན་པ་ཡིན་ནས་ད་རེས་འདས་ཨ་མི་རི་ཀའི་མི་སེར་གཉིས་དང་ནི་ཧ་ཁོ་དང་སྐུ་ཞབས Todd Stein ལྟ་བུ་ཡིན་པས་ན་ཁོང་ཨ་མི་རི་ཀའི་འཛིན་སྐྱོང་གི་ལས་བྱེད་མཁན་མ་རེད་ད་ལྟའི་ཆར་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱི་ལས་བྱེད་ཅིག་ཆགས་ཡོད། དེའི་ནང་ནས་ཁོང་ཨ་མི་རི་ཀའི་སྲིད་ཇུས་གཏན་འབེབས་གནང་མཁན་གང་ཡང་མ་རེད། སྲིད་ཇུས་ལག་ལེན་བསྟར་མཁན་ལས་བྱེད་ཅིག་ཆགས་འདི་འདྲ་ཡིན་དུས་གནས་ཚུལ་གང་ཅི་ནས་བལྟས་པས་ན་རྒྱ་ནག་གཞུང་གིས་ད་ལྟའི་འདི་ལྟར

རྒྱ་ནག་ཕྱི་སྲིད་ལྷན་ཁང་མགྲིན་ཚབ་པས་རྒྱལ་སྤྱིའི་འབྲེལ་ལམ་གྱི་འབྲུ་དོན་དང་འགལ་འཛོལ་བྱེད་པ་དང Todd Stein དང Miles Yu གཉིས་ནི་དམིགས་བསལ་གྱིས་བོད་དང་རྒྱ་ནག་གནད་དོན་དང་འབྲེལ་བའི་ཐོག་ལ་འཛིན་པའི་སྤྱོད་ཚུལ་ཐོག་ནས་ཡ་ལན་སྤྲོད་ཀྱི་ཡོད་ལ། རྒྱ་ནག་གཞུང་ཕྱོགས་ནས་བོད་ཀྱི་གནད་དོན་དེ་ནི་བསྙོན་མེད་ཀྱི་རྒྱ་ནག་རྒྱལ་ནང་གི་གནད་དོན་ཞིག་ཡིན་པ་བསྐྱར་དུ་ནན་བརྗོད་བྱེད་རྒྱུ་དང་ཨ་མི་རི་ཀར་བོད་ཀྱི་གནད་དོན་ཐོག་ལ་ཐེ་གཏོགས་བྱེད་པའི་འགན་དབང་མེད་པའི་སྐོར་སོགས་བཤད་ཡོད་པ་རེད། རྒྱ་ནག་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ཨ་མི་རི་ཀ་བ Todd Stein དང Miles Yu གཉིས་ལ་ཉེས་ཆད་བཏང་བའི་སྤྱི་བསྒྲགས་ཐོག་ལ་ས་རྟགས་བརྒྱབ་རྒྱ་ནག་ཕྱི་སྲིད་ལྷན་ཁང་གི་དྲ་རྒྱའི་ཐོག་རེས་གཟའ་པ་སངས་ཉིན་བཀོད་སྤེལ་བྱས་པའི་ནང་ཁོང་གཉིས་ལ་བཀལ་བའི་ཉེས་ཆད་དེ་ནི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་ནས་ལག་བསྟར་བྱེད་རྒྱུ་དང་ཉེས་ཆད་ནི་ཁོང་གཉིས་ཀྱིས་རྒྱ་ནག་ནང་གི་དཔལ་འབྱོར་མ་རྩ་རྣམས་བཀག་སྡོམ་བྱེད་རྒྱུ་དང་རྒྱ་ནག་ནང་གི་ཚོགས་པ་དང་མི་སྒེར་གྱིས་ཁོང་གཉིས་ལ་འབྲེལ་བ་བྱེད་མ་ཆོག་པའི་བཀག་འགོག་བྱ་རྒྱུ། ཁོང་གཉིས་དང་ནང་མི་རྣམས་རྒྱ་ནག་ནང་དུ་བསྐྱོད་རྒྱུར་བཀག་འགོག་བྱེད་རྒྱུ་བཅས་ཡིན་པ་བཀོད་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། ཡང་བོད་ཀྱི།

མཚོ་སྔོན་ཞིང་ཆེན་མི་རིགས་སློབ་གྲྭ་ཆེན་མོའི་གྲངས་ཉུང་མི་རིགས་སྡེ་ཁག་ནས་སློབ་མཐར་ཕྱིན་ཡོད་པ་དང། དེ་རྗེས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་རྒྱ་ནག་གི་སྤྱི་ཚོགས་ཚན་རིག་ཞིབ་འཇུག་སློབ་གླིང་དུ་གླིང་གེ་སར་སྒྲུང་དང་བོད་ཀྱི་རྩོམ་རིག་ཞིབ་འཇུག་སློབ་མཐར་ཕྱིན་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་དབྱིན་ཡུལ་དུ་ཆེད་སྐྱོད་ཀྱིས་དབྱིན་ཇིའི University of Reading སློབ་གླིང་དུ་སློབ་གསོའི་སྐོར་ནས་ཉམས་ཞིབ་གནང་ཡོད་འདུག་ལ། ལོ་དེར་ཁོང་ལ་རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་གེ་སར་ཞིབ་འཇུག་ཆེད་མཁས་པར་ངོས་འཛིན་ཀྱང་བྱས་ཡོད་འདུག་ནགས་རྒྱ་པ་ཤ་བོ་ཚེ་རིང་ལགས་ནས་གེ་སར་སྒྲུང་དང་གནའ་བོའི་བོད་ཀྱི་དམངས་སྲོལ་ཞེས་པའི་ཞིབ་འཇུག་དཔྱད་རྩོམ་ལ་མཚོ་སྔོན་ཞིང་ཆེན་གྱི་ཕུལ་བྱུང་བརྩམས་ཆོས་གྲས་སུ་དཔར་སྐྲུན་བྱས་ཡོད་པ་དང། ཁོང་གིས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་བོད་ཀྱི་སློབ་གསོའི་གནས་བབ་ཞིབ་འཇུག་བྱས་པའི་དཔེ་དེབ་དཔར་སྐྲུན་དང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཁོང་གིས་ཨ་རིའི་སྔོན་འགྲོའི་སློབ་གསོ་དང་བོད་ཀྱི་སྔོན་འགྲོའི་སློབ་གསོའི་ཞིབ་བསྡུར་ཞིབ་འཇུག་བྱས་པའི་དཔྱད་རྩོམ་དེ་བོད་ཁུལ་གྱི་སློབ་གསོའི་ཞིབ་འཇུག་ལས་ཕུལ་བྱུང་དཔྱད་རྩོམ་དུ་བདམས་ཡོད་འདུག་ལ། ལོ་དེར་ཁོང་གིས་འཛམ་གླིང་ན་གཞོན་ནང་ཆོས་ཚོགས་པའི་ཞིབ་འཇུག་གླེང་སྟེགས་སྟེང་ནང་ཆོས་དང་བོད་ཁུལ་གྱི་འཚོ་བའི་སློབ་གསོ་ཞེས་པའི་དཔྱད་གླེང་གཏམ་བཤད་སྤེལ་བ་སོགས་བྱས་ཡོད་འདུག་ཁོང་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་རེབ་གོང་གི་སྨད་པ་ནགས་རྒྱ་སྡེ་བར་སྐྱེས་ཤིང། ཁོང་གིས་བོད་ནང་གི་དུས་དེབ་དྲག་གྲས་ཁག་ཏུ། བོད་ཀྱི་ཤེས་ཡོན་པའི་ཁྲོད་གདེང་འཇོག་ཐོབ་པའི་ཞིབ་འཇུག་དཔྱད་རྩོམ་མང་དག་ཅིག་སྤེལ་ཡོད་པ་མ་ཟད། དེ་མིན་གྱི་དཔར་སྐྲུན་འགྲེམས་སྤེལ་ཟིན་པའི་དཔེ་དེབ་ལ་ཁེར་རྐྱང་གི་གངས་རི་དང་བསམ་བློའི་རྒྱང་འབོད་སྦྲ་ནག་གི་རྒྱང་མིག་ཁེར་རྐྱང་གི་སེམས་གཞི་སློབ་གསོ་དང་འཚོལ་སྙེག་ཞེས་པའི་དེབ་བམ་པོ་གསུམ་བཅས་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། མཇུག་ཏུ་ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང་བོད་པའི་སྤྱི་ཚོགས་ཁྲོད་བུད་མེད་ལ་རྩུབ་སྤྱོད་ཀྱི་དཀའ་ངལ་འཕྲད་བཞིན་པའི་སྐོར་དང། དེ་དག་གདོང་ལེན་གནང་ཕྱོགས་ཐད་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་ཚན་པའི་འགན་འཛིན་ཚེ་རིང་སྐྱིད་ལགས་དང་འབྲེལ་ཡོད་ལས་བྱེད་བསྟན་འཛིན་ཚེ་བརྟན་ལགས་དང་ལས་རིམ་གཙོ་སྐྱོང་བ་ཡེ་ཤེས་ཟླ་བ་ལགས་དབར་གླེང་མོལ་ཞུས་པ་ཞིག་གསན་གནང་གི་རེད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ང་ཡེ་ཤེས་ཟླ་བ་ཡིན། ཐེངས་འདིའི་གླེང་མོལ་ནང་བུད་མེད་ལ་རྩུབ་སྤྱོད་དང། དེ་ལ་གདོང་ལེན་གནང་ཕྱོགས་དང་འབྲེལ་བའི་ཐོག་ང་ཚོ་གླེང་མོལ་ཞུ་གི་ཡིན། སྤྱིར་བཏང་ནས་སྤྱི་ཚོགས་ག་འདྲ་ཞིག་ཡིན་པ་ཡིན་ནའང་བུད་མེད་ལ་རྩུབ་སྤྱོད་ཀྱི་གནས་སྟངས་དེ་ཡོང་བཞིན་པ་དེ་ཡོངས་གྲགས་རེད། ཡིན་པ་ཡིན་ནའང་བོད་པའི་སྤྱི་ཚོགས། ཕར་ཅིག་བསམ་བློ་བཏང་བ་ཡིན་ན་བོད་ལ་བཤད་སྲོལ་ཡོད་པ་གཞིར་བཟུང་ཁ་ནང་གི་རྨ་ཁ་ནང་གསོ་ཞེས་པ་གཞིར་བཟུང། ཨ་ནི་ཡང་ཅིག་རྩུབ་སྤྱོད་ཀྱི་གནས་སྟངས་བྱུང་བ་ཡིན་ན་ཡང་གཞན་ལ་བཤད་མ་ཕོད་པའི་གནས་སྟངས་དེ་ལྟ་ཅིག་མངོན་སུམ་ཆགས་བསྡད་ཀྱི་ཡོད་རེད་བ། དེ་འདྲ་སོང་ཙང་དེ་རིང་ཨ་ནི་བུད་མེད་ལ་རྩུབ་སྤྱོད་ཀྱི་གནས་སྟངས་དང་དེ་ག་ནང་བཞིན་གྱི་ད་དེ་ལ་གདོང་ལེན་གནང་ཕྱོགས་དེ་གི་དཔེ་ན་བརྗོད་གཞི་དེའི་ཐོག་ལ་ཨ་ནི་བོད་མིའི་སྒྲིག་འཛུགས་ཀྱི་བུད་མེད་ནུས་སྟོབས་ཚན་པའི་འགན་འཛིན་ཚེ་རིང་སྐྱིད་ལགས་དང་དེ་ག་ནང་བཞིན་གྱི་འབྲེལ་ཡོད་ལས་བྱེད་བསྟན་འཛིན་ཚེ་བརྟན་ལགས་མཉམ་དུ་ང་ཚོ་ད་དེ་རིང་གླེང་མོལ་ཞུ་གི་ཡིན།

གནད་དོན་འདི་འདྲའི་རིགས་སྒང་ལ་ཨ་ནི་བཟོད་བསྲན་ཀླད་ཀོར་ཡིན། ང་ནི་ང་ཚོ་གི་ཟེར་བ་ཅིག་ཡོད་ར། ཨ་ནི་འདི་དང་བཟུང་བྱས་ཨ་ནི་ང་རང་ཚོའི་ད་ལྟ་ཚན་པ་གི་ཨ་ནི་བུད་མེད་ནུས་སྟོབས་གོང་སྤེལ་སྲིད་ཇུས་ཤིག་ཡོད་ར་སྲིད་ཇུས་འདི་ནང་ལོ་ལ་ཨ་ནི་ང་རང་ཚོ་གི་ཚན་པ་གི་ལས་འགན་གལ་ཆེན་པོ་གཅིག་ག་རེ་ཆགས་ཡོད་ལབ་ན་སྤྱི་ཚོགས་ནང་ལོ་ལ་བཙན་དབང་དང་རྩུབ་སྤྱོད་རིགས་འདི་ཚོ་འགོག་ཐབས་བྱས་ར་བྱས་ཙང་དེ་ལ་ཨ་ནི་ང་ཚོ་གི་བརྟེན་བྱས་ཉིས་སྟོང་བཅོ་བརྒྱད་ནས་བྱས་ནས་ཨཱ་ནི་ལས་གཞི་མང་དག་ཅིག་སྤེལ་དང་སྤེལ་མུས་རེད། ཨཱ་ནི། ཐོག་མ་དེ་ང་རང་ཚོ་གི་སྤྱི་ཚོགས་ནང་གི། ང་རང་ཚོ་གི་སྤྱི་ཚོགས་ནང་ལོ་ལ། ཨཱ་ནི་བཙན་དང་རྩུབ་སྤྱོད་འགོག་ཐབས་ཡོང་ཆེད་ལ་ཨཱ་ནི་ང་ཚོ་གི་དང་པོ། ལམ་སྟོན་ཡོད་ར། ལམ་སྟོན་ཡིག་ཆ་ཅིག་ང་ཚོ་ཡོད་ཡག་འདི་གལ་ཆེན་པོ་མཐོང་ཡོད་ཙང་ཨཱ་ནི་ང་ཚོ་གི་ཨཱ་ནི་ཆེད་ལས་པ་མཉམ་དུ་ལ་ཨཱ་ནི་ཟུང་འབྲེལ་གྱིས་ལས་ཀ་བྱས་བྱས་ཨཱ་ནི་ང་ཚོ་གི། ཉིས་སྟོང་ཉི་ཤུའི་ནང་ལོ་ལ་ཨཱ་ནི། ཐོག་མར་ང་ཚོས་སྤྱི་ཚོགས་ནང་ལོ་ལ་བཙན་གཡེམ་དང་རྩུབ་སྤྱོད་འགོག་ཐབས་ཀྱི་ང་ཚོ་གི་ལམ་སྟོན་རྩ་འཛིན་ནས་ཡིག་ཆ་ཞིག་གཏན་འབེབས་གནང་ཡོད། ད་དེ་ཡིག་ཆ་དེ་གཞིར་བཟུང་བྱས་ནས་ང་ཚོས་སྤྱི་ཚོགས་ནང་ལོ་ལ་ལས་ཀ་བྱེད་ས་ཡིན་ན་རེད། གཞིས་ཆགས་ཁག་ཡིན་ན་རེད་སློབ་གྲྭ་ཁག་ཡིན་ན་རེད་ཚང་མ་ནང་ལོ་ལ་ཡིན་གཅིག་མིན་གཅིག་བཙན་དབང་དང་རྩུབ་སྤྱོད་རིགས་འགོག་ཐབས་ཡོང་ཆེད་ཀྱི་ཚོགས་ཆུང་བཙུགས་ཡོད་ལ་ང་ཚོ་གི་དེ་འབྲེལ་གྱི་འབད་བརྩོན་བྱེད

ང་ཚོ་ཉིས་སྟོང་ཉི་ཤུ་གོང་ལ་ང་ཚོ་ལའི་ཁག་པོ་ཅིག་ཆགས་ཡོད་རེད་ག་ཅིག་ལབ་ན་ང་ཚོ་ལ་འདི་གྲངས་ཀ་ཅིག་ཡོད་མེད་དུས་ར་འདི་ང་ཚོ་སྟོན་ཡ་ཅིག་ཡིན་ན་ཡང་འདི་གི་མེད་པ་ཅིག་ལབ་པ་མ་རེད་སྤྱི་ཚོགས་ནང་གནས་དོན་འདི་ཡོད་བ་ཅིག་ཡིན་ན་ཡང་འདི་གྲངས་ཀའི་སྒང་ལ་མེད་པ་ཡིན་དུས་ཡང་མཚམས་མཚམས་ང་ཚོ་གི་ག་ལ་འོ་རེད་མི་མང་ལ་བཀའ་མོལ་གནང་ཡ་ནི་རེད་ང་ཚོ་གི་སྲིད་ཇུས་ཐོག་ལ་སྲིད་ཇུས་ཡར་རྒྱས་བཏང་ཡ་ནི་རེད་འདི་ལ་ཤུགས་རྐྱེན་ཏན་ཏན་ཅིག་སླེབས་ཀྱི་འདུག་ར་བྱས་ཙང་ད་བར་དུ་ཉིས་སྟོང་ཉི་ཤུ་ནས་བྱས་ནས་ད་བར་དུ་ལ་ང་ཚོ་ལ་ནི། ཞུ་གཏུག་བྱེད་མཁན་ད་བུད་མེད་རོགས་འབོད་འབྲེལ་ལམ་ལ་ཞུ་གཏུག་བྱེད་མཁན་ཨ་ནི་གྲངས་དྲུག་ཅུ་རེ་གསུམ་བྱུང་ཡོད་རེད་ར་ཨ་ནི་དྲུག་ཅུ་རེ་གསུམ་ནང་ལོགས་ལ་ད་ད་ལྟ་ལབ་པ་ནང་བཞིན་གནད་དོན་མ་འདྲ་མ་འདྲ་ཡོད་རེད་ག་ལ་བཙན་གཡེམ་དང་རྩུབ་སྤྱོད་ལབ་དུས་དཔེ་རྒྱ་ཆེན་པོ་ཞིག་སྐད་ཆ་བཤད་ཀྱི་ཡོད་དུས་འདི་ནང་ལོགས་ལ་རིགས་མ་འདྲ་མ་འདྲ་ཡོད་དུས་ཨ་ནི་འདི་ནང་ལོགས་ནས་ཨ་ནི་རིགས་མང་ང་གཅིག་ད་ག་རེ་སྒང་ལ་ཡོད་ལབ་ན་ཁྱིམ་གྱི་དྲག་སྤྱོད་སྒང་ལ་ཡོད་ར་ང་ཚོའི་ཨིན་སྐད་ནང Domestic Violence ལབ་ཀྱི་ར་བྱས་ཙང་དེའི་སྒང་ལ་དཔེ་མང་པོ་འབྱུང་གི་འདུག་ར། བྱས་ཙང་ཁྱིམ་གྱི་དྲག་སྤྱོད་ནང་ལོགས་ལ་ཨ་ནི་ད་བཙན་གཡེམ་གྱི་ཡོད་ར་ག་ལ་བཙན་གཡེམ་ལབ་དུས་ཙམ་པ་འདི་ཚིག་འདི་དཔེ་ཆེན་པོ་ཆགས་ཀྱི་ཡོད་དུས་ར། ཨ་འདི་ནང་ལོགས་ལ་ཨ་ནི་མངོན་སུམ་གྱི་དྲག་སྤྱོད་ཡིན་ནི་རེད་འཁྲིག་སྤྱོད་ཀྱི་དྲག་སྤྱོད་ཡིན་ནི་རེད་ཨ་ནི་ག་ལ་འོ་རེད་ངག་གི་ཐོག་ནས་ཡིན་ནི་རེད་ར། བྱས་ཙང་ལ་སོགས་པ་གྱི་ཨ་ནི་དཔེ་དྲག་སྤྱོད་མང་པོ་ཆགས་ཀྱི་ཡོད་དུས་ཨ་ནི་མང་ཤོས་དེ་ད་ང་ཚོ་ཁྱིམ་གྱི་དྲག་སྤྱོད་ཆགས་ཡོད་རེད་དེ་རྗེས་ལ་ང་ཚོ་གྱི་ལས་ཁུངས་ཁག་ནང་ལོགས་ལ་ར་འཁྲིག་སྤྱོད་ཀྱི་སུན་གཙེར་ལབ་ཀྱི་དེ་ཡོང་གི་འདུག་ར་ཨ་ནི་དེ་ང་ཚོ་བྱིས་པའི་ལ་ཨ་ནི་འཁྲིག་སྤྱོད་ཀྱི་ཨ་ནི་ག་ལ་འོ་རེད། དེ་འདྲའི་གི་དཀའ་ངལ་སླེབས་ཀྱི་འདུག་ར་ང་ཚོ་དབྱིན་ཇིའི་ཐོག་ཞུས་ན་ཨ་ནི POCSO case ལབ་ཀྱི་ར་དེ་འདྲའི་སླེབས་ཀྱི་འདུག་ཨ་ནི་གཅིག་ད་ལྟ་ཡང་ང་ཚོ་ཉེ་ཆར་ད་ལེ་དེ་མང་པོ་གཅིག་ཡང་ང་ཚོ་དྲ་ཐོག་བརྒྱུད་ནས་ར Cyber Bullying འདུག་ལེགས་ད་དྲ་ཐོག་བརྒྱུད་ནས་ཡང་དེ་འདྲའི་གི་གནས་ཚུལ་དེ་འདྲའི་ཏེ་དེ་ཨ་ནི་ང་ཚོ་ད་ལྟ་རོགས་འབོད་འབྲེལ་ལམ་ནང་ང་ཚོ་ལས་བྱེད་གསུམ་ཡོད་རེད་ཁོ་རང་ཚོས་གི་ཨ་ནི། གནད་དོན་དེ་འདྲའི་སྒང་ལ་ཨ་ནི་གདོང་ལེན་དང་ཕྱི་བལྟ་བྱེད་བཞིན་པ་རེད་ལགས། ལགས་སོ། ཚེ་བརྟན་ལགས་ད་ལྟ་གོང་ལ་ད་ལྟ་དེ། ཚེ་རིང་སྐྱིད་ལགས་ཀྱིས་དེ་འདྲ་ཞིག་གསུངས་སོང་ད་ཉིས་སྟོང་ཉི་ཤུ། ཀྱི་དེ་ནས་འགོ་ཚུགས་ཀྱི་ད་བར་དུ་ད་ཅིག་བུད་མེད་ལ་དཔེར་ན་ད་ཅིག་རྩུབ་སྤྱོད་རེད་ད་ག་ནང་བཞིན་གྱི་ཡང་ཅིག་བཙན་གཡེམ་དང་འབྲེལ་བའི་གནས་ཚུལ་བྱུང་པ་དེ་འདྲས་ད་གྲངས་ཀའི་སྒང་ནས་བཤད་པས་ན་དྲུག་ཅུ་རེ་གསུམ་ཆགས་བསྡད་ཀྱི་འདུག་ཨ། ད་དྲུག་ཅུ་རེ་གསུམ་བྱུང་པ་རེད་ད་དེ་ལས་མང་ང་ཡོད་རེད་ད་མང་ཆེ་བ་ཅིག་ཡང་བཤད་ཕོད་ཀྱི་མ་རེད། འདི་བཤད་པས་ན་སོ་སོ་ལ་མིང་ཆ་བྱང་བསམ་བྱས་ཡང་སྤྱི་ཚོགས་ནང་དེ་འདྲས་ཀྱི་ད་ཅིག་ཁོར་ཡུག་ཅིག་བསྐྲུན་བསྡད་ཡོད་རེད་བ། ད། རྣམ་པ་ཚོ་ལ་ཁོ་རང་ཚོས་འབྲེལ་བ་བྱེད་པའི་སྐབས་སུ། ད་དཔེར་ན་ཅིག་ཞལ་པར་བརྒྱུད་ནས་ཡོང་ཆོག་གི་རེད། ཡང་མེད་ན་དཔེར་ན་ཅིག་ག་ལོ་སོ་སོའི་དཔེར་ན་ཁ་པར་ནང་ཡང་ཅིག་ག་ལོར། Message། བཞག་ཡོད་རེད་ད་ང་ཚོ། དེ་འདྲས་ཡོང་ཆོག་གི་རེད། ཡང་འབྲེལ་བ་དེ་ག་འདྲས་གནང་གི་འདུག་གནང་བའི་སྐབས་སུ་ཁོ་རང་ཚོས་བཀའ་མོལ་གནང་བའི་སྐབས་སུ་ཡང་ཅིག་ཚོར་བ་དེ་ག་འདྲས་རུ་ཡོང་གི་འདུག།
བུད་མེད་ཀྱི་རོགས་འབོད་འབྲེལ་ལམ་ལབ་ཡ་དེ་ད་ང་ཚོ་དབུས་བུད་མེད་ལྷན་ཚོགས་དང་ཟུང་འབྲེལ་ཐོག་ནས་འགོ་བཙུགས་དུས། དང་པོ་དེ་ཁ་པར་བརྒྱུད་ནས་ཁོ་རང་ཚོ་ལ་འབྲེལ་བ་བྱས་ཀྱི་རོགས་འབོད་འབྲེལ་ལམ་ལབ་ཡ་དེ་རོགས་པ་ཅིག་ད་འབོད་ས་རུ་ཕྱིན་ནས་ད་ཁ་ལོ་ར་ཁ་པར་བརྒྱུད་ནས་རེད་ར་སོ་བཙན་གཡེམ་ཚོ་རྩུབ་སྤྱོད་གདོང་ལེན་བྱས་ལེགས་ར་འོ་དེ་འགྲིག་གི་ལང་ཀ་ནང་ལོགས་ལ་གཅིག་ད་ང་རང་ཚོ་ཚོགས་ཆུང་དང་ཁྲིམས་ཐོག་ནས་ཡོད་ར་རེད་འདི་མཉམ་དུ་ལ་ཕྱིན་པ་ཅིག་དེ་རོགས་འབོད་འབྲེལ་ལམ་ནས་ཟུར་དུ་ཡོད་ར་ཨུ་ཚུགས་རུ། ད་མི་ཟུར་དུ་ཁག་ཁག་བྱེད་ནས་རོགས་པ་བྱེད་ས་ཀྱི་ད་ཁ་པར་ཐོག་ནས་འབྲེལ་བ་བྱེད་ས་ཀྱི་ལམ་ཁ་གཅིག་དེ་གལ་ཆེན་པོ་དེ་ད་བཙན་རྩུབ་སྤྱོད་གདོང་ལེན་བྱས་ནང་ལ་འདི་ད་ལྟ་བུ་ད་སྤྱི་ཚོགས་གོ་བ་ཡིན་པ་ཡིན་ནི་རེད་ལམ་ཁ་ལས་ཀ་བྱེད་ཕྱོགས་ནང་ལ་འདི་གཅིག་ཁ་ལོ་རེད་ཕན་ཐོགས་ཡོད་ཅིག་ངོས་འཛིན་འགྲོ་བྱེད་གོ་རེད་འོ་འདི་ཅི་ཡོད་ཙང་ནི་ད་རོགས་པའི་འབྲེལ་ལམ་ནས་ནི་ཡོད་ར Emergency ཐོག་ནས་ད་ཁ་ལོ་རེད་ཛ་དྲག་གི་ཐོག་ནས་ཁ་ལོ་ར་ཁ་པར་བཏང་བྱས་འབྲེལ་བ་བྱས་བྱས་རོགས་པ་རོགས་པ་སློང་ས་རུ་ཆགས་གོ་ར་སོ་འོ་དེ་འདྲ་ཡིན་པ་ཡིན་དུས་ཁ་པར་བརྒྱུད་ནས་ད་འབྲེལ་བ་བྱེད་ཀྱི་ལས་ཁུངས་ཅིག་ཆགས་གོ་ར་སོ། འདི་ང་ཚོས་ད་འགོ་བཙུགས་ནས་བཟུང་ནས་ཁ་པར་ཨང་གྲངས་དང་འབྲེལ་བ་བྱེད་ས་དྲ་རྒྱ་བརྒྱུད་ནས་ཡང་ང་ཚོའི་གི་སྤྱི་ཚོགས་ཀྱི་དྲ་རྒྱ་ད་ལྟ Instagram འགྲོ་ད Facebook ད་དེ་འདྲས་ཀྱི་ཡང་འབྲེལ་བ་བྱེད་ས་འགྲོ་ད་དེ་འདྲས་ཚང་མ་ང་ཚོའི་གི་ད་ག་འདྲས་ལབ་རེད་གསལ་བསྒྲགས་འགྲོ་ཚང་མ་མི་མང་ནང་དེ་བྱས་ཡོད་ར་བཀྲམས་ཡོད་ར་དེ་འདྲས་ཡིན་པ་ཡིན་དུས་ར་ཁོ་རང་ཚོ་ལ་ཁ་པར་ནས་འབྲེལ་བ་བྱེད་དུས་དང་པོ་དེ་མ་ལ་ད་ཁ་ཤས་ད་ལྟ་ཁ་པར་སླེབས་གོ་ནང་ལོགས་ལ།

ཞིང་པ་དེ་ང་ཚོ་སྤྱི་ཚོགས་དེ་ད་སོ་སོའི་གི་ད་སྤྱི་ཚོགས་ཅིག་ཁག་ཁག་ཅིག་ནང་ན་ཞིམ་ནད་དེ་གི་ཡོད་དུས་སྤྱི་ཚོགས་འགྲོ་སྟངས་འགྲོ་ལུགས་ཅིག་ཡོད་དུས་དེ་ཡང་ཡ། ཁ་ལོ་རེད་ཞུ་གཏུག་བྱེད་མཁན་གི་ད་འདོད་པ་དང་མཐུན་པ་ཐོག་ནས་ལམ་སྟོན་བྱས་དེ་གལ་ཆེན་པོ་རུ་ཅིག་ཆགས་གོ་རེད་ཞེས་སྨྲས་ན་ང་ཚོས་གི་ག་རེ་ཡག་པ་དང་ག་རེ་ལས་སླ་དོ་བྱེད་དུས་སྤྱི་བཏང་གི་དེ་འདྲའི་བཙན་གཡེམ་རྩུབ་སྤྱོད་བྱུང་དུས་དེ་དཔེ་དཀའ་ལས་ཁག་པོ་རུ་ལེགས་མི་གཅིག་གི་སོ་སོའི་གི་ད། ཁ་ལོ་རེད་རོགས་པ་ད་སློང་དགོས་རེད་ཡིན་པ་ཡིན་ནའི་ང་ཚོས་ཁོང་ཚོ་ལ་ནུས་པ་དེ་སྤྲད་པར་སོ་སོའི་གི་ད་རོགས་པ་ག་འདྲས་ཅིག་ལེན་དགོས་མེད་གི་ནུས་པ་དེ་རག་ཐུབ་པ་ཡིན་ན། འོ་དེ་གལ་ཆེན་པོ་འགྲོ་ཡིན་པ་ཡིན་དུས་ཁོ་རང་ཚོས་ཀྱི་ད་ལམ་སྟོན་ནང་ལོགས་ལ། ཨ་ནི་འདོད་པ་གཞི་བཟུང་གི་ད་ཨ་ནི་ལམ་སྟོན་གྱི་ཁྲིམས་ཁྲིམས་ཐོག་ནས་ཡིན་པ་ཡིན་ནའི་རེད་ཨ་ནི་ཡང་མིན་ན་སྤྱི་བཏང་གི་ད་ང་རང་ཚོ་སྤྱི་ཚོགས་ནང་ལོག་གི་ད་ཁ་ལོ་རེད་གཞུང་གི་ལས་ཁུངས་ཁག་ག་པར་འབྲེལ་བ་བྱེད་འདོད་འགྲོ་ཡོད་ཨ་ནི་དེ་འདྲའི་ཐོག་ནས་རོགས་པ་འགྲོ་བྱེད་དགོས་ར་ལ། ལགས་སོ་ད་ལྟ་གོང་ལྟར་བུད་མེད་དྲུག་ཅུ་རེ་གསུམ་ཆགས་བསྡད་ཀྱི་འདུག་ཁོ་རང་ཚོ་ཐོག་མར་འབྲེལ་བ་བྱས་པའི་སྐབས་སུ་ད་སོ་སོའི་དཀའ་ངལ་དེ་རྣམ་པ་ཚོ་ལ་གསུང་གི་རེད་པ། གསུངས་ཚར་བའི་རྗེས་ལ་ཡང་ཕྱིས་སུ་དཔེར་ན། ད་ངས་འདི་བཤད་པ་དེ་གས་དེ་མར་ཕྱིར་འཐེན་བྱེད་ཀྱི་ཡིན། གང་ཡིན་ཟེར་ན་ཡང། དཔེར་ན་ཅིག་ནང་ལ་ཡོད་པའི་ད་ཅིག་སོ་སོའི་དཔེར་ན་ད་ཅིག་སྐྱེས་པ་རེད་དེ་ར་དམིགས་བསལ་ད། དཔེར་ན་ཅིག་ཁྱོ་ག་རེད་བཟའ་ཟླ། ད་འདི་ཚོ་གི་དཔེར་ན་གནོན་ཤུགས་འབྱུང་གི་ར་བྱས་ལ། དེ་འདྲ་ཅིག་བཤད་པ་ཧ་གོ་བ་ཡིན་ན། ར་ཨ་ནི་སྤྱི་ཚོགས་ཀྱི་ནས་ལྟ་སྟངས་འདི་ཅིག་ཡག་པོ་ཞིག་ལྟ་གི་མ་རེད་བསམ་བྱས་དེ་ཤུགས་ཆེན་པོ་ཞུགས་ཡོད་དུས་ཕྱིས་སུ་ཡང་མར་ཕྱིར་འཐེན་བྱེད་མཁན་དེ་འདྲ་འདུག་པས་ལགས།
ང་ཚོ་ཉེན་རྟོག་པ་གི་ལས་ཁུངས་བར་དུ་སླེབས་མཁན་འདྲ་ཡོད་རེད་ད་ང་ཚོ FIR ལབ་ར First Information Report ལབ་ཡ་ད་ཐོ་ཞུ་གཏུག་བྱེད་ཡ་ཆོད་མ་རེད་དེ་བར་དུ་སླེབས་ཡོད་རེད་དེ་ནས་ཡང་ཕྱིར་འཐེན་རང་འཇགས་བྱེད་ཡ་ཆོད་ཁ་ལོས་དུས In the sense ལེ་ཁ་བརྡ་ཡོད་མ་རེད་ཁ་ཆེ་ན་དེ་འདྲས་ཀྱི་བྱུང་བ་ཡིན་དུས་ཡོད་མ་རེད་དང་པོ་དེ་ལོ་ད་ང་ཚོ་གི་ད་ལོ་རེ་དུས་དུས་བྱུང་བའི་སྐབས་སུ་ལ་རོགས་པ་ཅིག་ད་དེའི་སློང་དགོས་རོ་ཅི་ལས་ཅི་ཡར་ཞུས་པ་ཡོད་དུས་དེ་རྗེས་ནས་བསམ་བློ་དུས་ཚོད་ཏོག་ཙམ་ཕྱིན་ནས་བསམ་བློ་མང་པོ་བཏང་ཡོད་དུས། ང་ག་འདྲས་བྱས་ནས་སྤྱི་ཚོགས་ལ face ཆུག་རེད་ངའི་སྐོར་ལ་མིང་རྗེས་ཆགས་གི་རེད་དེ་འདྲས་ཀྱི་སེམས་ཁྲལ་མང་པོ་ཅིག་ཐོན་ཡོད་མ་རེད་ནི། ཕ་ད་ག་ལོ་རེ་ཡར་ཞུ་གཏུག་བྱེད་རྒྱུ་དེ་ཚུར་རང་འཇགས་ལེན་མཁན་ཡོད་རེད་དང་པོ་ད་ད་ག་ལོ་རེ་བསམ་བློ་ནང་ལོགས་ད་ང་འདི་འདྲས་འགྲིག་བ་བྱུང་མ་སོང་ནོར་བ་ད་ག་ལོ་ང་ལ་ནོར་སོང་ལ་ནི་ང་རོགས་པ་ཅིག་ལེན་གི་ཁོ་རང་ཚོ་འདུག་ནི་བསམ་པ་ཡིན་ནི་ར། ཡིན་ནི་ད་དུས་ཚོད་ཁ་ཤས་རྗེས་ལ་ཡང་བསམ་བློ་ང་ཚོས་བཏང་གོ་ད་ལ་ག་ལ་སྤྱི་ཚོགས་ནང། སྤྱི་ཚོགས་ང་ང་ཚོས་མཚམས་མཚམས་སྤྱི་ཚོགས་ཀྱི་གནས་སྟངས་ལས་ར་ལི་རེད་བསམ་གོ་ཐོས་ཕ་གང་ཟག་དེ་ག་འདྲའི་རོ་བྱེད་ཀྱི་ཡོད་མེད་ར་སྤྱི་ཚོགས་ནང་ལོ་ལ་དེ་འདྲའི་བྱེད་མཁན་ལ་ལྟ་ལྟ་ལྟ་ཕྱོགས་དེ་ཨ་འདྲའི་རོ་བྱེད་པ་ཡིན་ན་ཨོ་ཨོ་ད་མོ་རང་གིས་ད་གཅིག་བྱེད་ངེས་ཁོ་རང་གིས་ད་གཅིག་བྱེད་ངེས་འོང་བྱས་ནས་ད Victim Blaming ལག་རང་འཛུལ་གྱི་ཨ་འདྲའི་གི་གནས་སྟངས་རེད་སོ་དེ་འདྲའི་ཡིན་དུས་ར་བཙན་གཡེམ་རྩུབ་སྤྱོད་བྱུང་མཁན་མང་ཆེ་གི་ར་བསམ་བློ་དེ་ག་རང་བཏང་གི་ར་བསམ་བློ་རྒྱ་ས་བཏང་གི་ར་དེ་ངས་ཨ་འདྲའི་བྱས་པ་ཡིན་ན་ཅུང་མ་ངའི་ནང་ང་རང་མིང་ངའི་ནང་མི་མིང་ངའི་ཕྲུ་གུ་དང་གང་ཅིའི་ཐོག་ནས་སེམས་ཁྲལ་མང་པོ་ཐོན་ཡོད་མ་རེད་ཡ་ག་ལོ་ར་ཕྱིར་འཐེན་བྱེད་མཁན་ཡོད་རེད་ཨ་ནི་ང་ཚོའི་ཉམས་མྱོང་ནང་ལ་ཁ་ཤས་ཀྱིས་ཨ་འདྲའི་བྱུང་བའི་ལེགས

ང་རང་ཚོའི་སྤྱི་ཚོགས་འདི་དངོས་གནས་དྲང་བདེན་གཅིག་ཡོང་ཡས་དང་ང་རང་ཚོའི་གི་ད་ཕྱོགས་ཚང་མ་ནས་བསམ་བཏང་ཡས་ཅིག་ཡོད་ར་ང་ཚོའི་གི་ད་ང་ཚོའི་གི Comprehensive ལེགས་ར་དེ་འདྲ་མེད་དུས་ཨ་ནི་མཚམས་མཚམས་ང་ཚོའི་གི་ད་ད་ལྟ་ལབ་པ་ནང་བཞིན་དཀའ་ངལ་འཕྲད་མཁན་ཅིག་ལ་ཨ་ནི་རྒྱབ་སྐྱོར་རིང་ནས་རྒྱབ་སྐྱོར་མཐུན་འགྱུར་ཡང་དག་པ་སྤྲད་མ་ཐུབ་ཡས་དྲོ་དང་ར་ཨ་ནི་དཀའ་ངལ་བྱུང་མཁན་ཁོ་རང་ཚོ་གང་ས་ཡིན་ནས་བི་ནས་དེ་འདྲ་གི་གོ་རྟོགས་དེ་མེད་དུས་ཨ་ནི་སོ་སོ་གི་ནོར་འཁྲུལ་རེད་བསམ་ནས་ཡང་མཚམས་མཚམས་བུའི་འོར་མ་ཐུབ་ཡ་ལབ་འོར་མ་ཐུབ་ཡ་ཡིན་ཡོང་གི་ར་ཨ་ནི་དེ་གཅིག་པུ་མིན་པར་སོ་སོའི་གི་ཁོར་ཡུག་གང་འདྲ་ཞིག་ནང་བསྡད་ཤག་ར་སོ་སོ་གི་ནང་མི་ནང་མི་གི་རྒྱབ་སྐྱོར་བྱེད་ཀྱི་འདུག་བྱེད་མི་འདུག་གནད་དོན་དེ་འདྲའི་ག་བྱུང་དུས་ར་མིང་ཅེས་རེད་དེ་འདྲའི་ལབ་དུས་ད་ནང་མི་ཁོ་རང་ཚོ་ནང་ལ་ཡང་དེ་འདྲའི་སྒང་ལ་དཔེ་གི་ཨ་ནི་གོ་རྟོགས་ཆེན་པོ་ཡོད་བ་ཅིག་སྟོན་གི་ཡོད་བ་ཅིག་གསལ་བོ་རེད་འདུག་ར་ཨ་འདི་གཅིག་པུ་མེད་པར་ང་ཚོ་སྤྱི་ཚོགས་གང་འདྲ་ཞིག་བརྩིགས་འདུག་ང་ཚོ་སྤྱི་ཚོགས་ནང་ལ་ལ་གནད་དོན་གང་གི་རིགས་གལ་ཆེ་བརྩི་གི་འདུག་ར་སྤྱོད་ལམ་དང་ཨ་ནི་ང་ཚོ་གི་ད་བཟང་སྤྱོད་དེ་འདྲའི་སྒང་ལ་ང་ཚོ་གི་སྤྱི་བཏང་གི་ང་ཚོ་ལ་ད་ལ་འོར་རེད་དེ་ཡིན་ད་ལྟ་འདི་ཚོ་དཔེར་ན་དཔེ་ཤུགས་ཆེན་པོ་བྱས་བཟང་སྤྱོད་དང་ཤུགས་ཆེན་པོ་འབྲེལ་བ་ཆགས་ཀྱི་ཡོད་དུས་ར་ཨ་ནི་ང་ཚོ་གི་ད་གལ་ཆེ་ཤོས་དེ་ང་ཚོ་གི་བསམ་བློ་བཏང་ཕྱོགས་ར་སྐྱེས་པ་དང་ཨ་ནི་སོ་སོའི་གི་མིན་པ་གི་སོ་སོའི་གཟུགས་པོ་མིན་པ་གི་མི་གཞན་པ་ཅིག་ར་འདི་ཚོ་ལ་ལྟ་སྟངས་གང་འདྲ་རེད་ཤག་སོ་སོ་སོ་ལ་ལྟ་སྟངས་གང་འདྲ་རེད་ཤག་དེ་འདྲའི་སྒང་ལ་ང་ཚོ་གི་མཚམས་མཚམས་གླེང་མོལ།

སྙིང་ལ་རྨ་ཁ་ཕོག་པ་དེས་ད་ཅིག་མི་ཚེ་ག་ཚོད་ཅིག་དལ་གནས་སྟངས་ཆགས་བསྡད་ཀྱི་རེད་བ། ད་སོ་སོ་དཔེར་ན་དཀའ་ངལ་ཅིག་འཕྲད་པས་ན་དུས་ཐོག་ལ་ད་སོ་སོས་དཔེར་ན་ཅིག་ད་འབྲེལ་ཡོད་སུ་ལ་ཞུ་དགོས་ཀྱི་ཡོད་ན་ཅིག་ཞུས་པས་ན་སོ་སོའི་སེམས་ཀྱི་ནང་ཅིག་གུ་ཡངས་པོ་ཆགས་ཡ་ལ་སོགས་པའི་གནས་སྟངས་ཡོང་གི་རེད་བ་དེ་ཡིན་ཡང་སྤྱི་ཚོགས་ལ་མིག་དཔེ་ཆགས་འགྲོ་གི་རེད་བ། དཔེར་ན་ད་ཅིག་གང་ཟག་དཔེར་ན་ཁོ་རང་གིས་ད་ད་ད་དེ་འདྲའི་གནས་སྟངས་ཤིག་བྱུང་ཤག་ཁོ་རང་གི་འབྲེལ་ཡོད་ཉེན་རྟོག་པ་ལ་ཞུས་ཤག་དེའི་རྐྱེན་པས་ནི་ད་ད་ད་ཅིག་ག་ལ་རྩུབ་སྤྱོད་བྱེད་མཁན་དེ་ལ་ནི་ཁྲིམས་ཆད་དེ་འདྲའི་བཏང་ཤག་ལབ་དུས་སྤྱི་ཚོགས་ནང་རང་བཞིན་གྱིས་ཡང་ཅིག་ག་ལོ། ཞེད་སྣང་ཅིག་བསྐྲུན་ཡ་རེད་དེ་བཞིན་གྱི་ད་དེ་ལས་འདི་གང་འདི་བྱས་ན་འགྲིག་གི་མི་འདུག་བསམ་ཡ་ཁོར་ཡུག་ཅིག་བསྐྲུན་ཐུབ་ཀྱི་རེད་བ་ད་འདི་མིག་དཔེ་སྟོན་ཡ་གི་ཆགས་བསྡད་ཀྱི་འདུག་ད་ང་ཚོས་དཔེར་ན་ཞིབ་འཇུག་བྱས་པའི་ནང་ལོགས་ལ་ང་ཚོས་ཤེས་པའི་ནང་ལོགས་ནས་རེད་བ། ད་ད་ལྡི་ལི་ལ་རེད་ད་ད་མ་ཇུ་ནུ་ཀ་ཊི་ལ། ད་མགྲོན་ཁང་ཅིག་གི་ནང་ལོགས་ལ་ད་ད་ད་བུད་མེད་ཅིག་བསྡད་ཡོད་ས་རེད་རེད་བ། ཨ་ནི་ཁོ་རང་བསྡད་བསྡད་ཡོད་བ་ཤེས་ཀྱི་འདུག་བ་ད་ད་ད་དེ་སྐྱེས་པ་ཕོ་དེ་གི་རེད་བ། ཨ་ནི་མགྲོན་ཁང་ནང་ལོགས་ཡོང་མགྲོན་ཁང་གི་ཨ་ནི་བསྡད་སའི་གི་ད་ཁང་པའི་ཁང་མིག་ཡོད་ར་ག་ཚད་ཡིན་མེད་དེ་ལ་ཡོང་སྒོ་རྡུང།

ད་དེ་འདྲའི་གནས་སྟངས་བྱུང་བའི་སྐབས་སུ་དུས་ཐོག་དཔེར་ན་ཅིག་ད་འབྲེལ་ཡོད་དཔེར་ན་ཅིག་མགྲོན་ཁང་གི་ད་ཅིག་ག་ལོ་རེད་དེ་བདག་པོ་རེད་དེ་ནང་བཞིན་གྱི་ཡང་ཅིག་བོད་བོད་པ་བོད་པ་གཞན་པ་རེད་ཉེ་དུ་བ་རེད་དེ་ཚོ་དུས་ཐོག་ལབ་དགོས་དེ་གལ་ཆེན་པོ་ཆགས་འདུག་ཟེར་ཡོད་ན་དེ་ཚེ་ན་ལ། ནའང། ད་ལྟ་ཤི་ལགས་ཀྱིས་གསུང་ཡ་བྱོས་མ་རེད། ད་ལྟ་བཙན་གཡེམ་རྩུབ་སྤྱོད་བྱུང་པའི་ནང་ལོགས་ལ་ད་ལྟ་ངེད་ལ་ད་ལྟ་ང་ཚོ་ཚང་ངེད་ལ་སྐད་ཆ་ཞིག་ལོ་བཤད་དུས་ང་ཚོ་གི་ལབ་ཐུབ་མི་འདུག་ལབ་ཡ་བྱོས་མ་རེད་དེ་ནང་ལོགས་ལ་རྒྱུ་མཚན་ཅིག་དེ་ད་ལྟ་ང་ཚོ

ཁྲིམས་ཐོག་ནས་ང་ཚོས་ཀྱིས་ཡང་གལ་སྲིད་དེ་འདྲའི་བྱུས་སྐྱོར་ལ་ང་ཚོས་ངལ་བ་བཏང་ཡ་ད་དེ་འདྲའི་སྒང་ལ་སྐད་ཆ་སླེབས་དུས་ཏིས་ཅིག་ང་ཚོས་ད་དཀའ་ངལ་འདྲ་བོ་ཅིག་ཆགས་འགྲོ་ཡ་བྱོས་ར་ཞེས་སྨྲས་ན་ང་ཚོས་ཀྱིས་ག་འདྲ་ལེགས་རེད། སྤྱི་བཏང་ནས་ཙེའམ་གསོབ་བྱོས་བྱུང་ངེས་དེ་ཚོ་ལ་ཡོད་མ་རེད། ང་ཚོས་ག་གམ་གྱིས་ད་ངོ་ཤེས་པ་ལ་ཡ་བྱོས་ར་ད་འགྲིག་རིགས་རོ་བྱོས་ད་ར་ངོ་ཤེས་པ་ཡིན་ན་ག་གམ་དཀའ་ལས་ཁག་ཡོང་གོ་རེད། ད་བོད་པ་གཅིག་པ་རོ་གཅིག་ཡིན་པ་ཡིན་ན་ག་གམ་ག་ལེ་ཧ་མ་དེ་ཚོ་ཚང་མ Factor དེ་ཚོ་ཚང་མ། ཆགས་ཀྱི་རེད་ལ་ཁྱོད་ལབ་ཐུབ་མ་ཐུབ་ལ་ཡང་ཁྱད་པར་བཟོ་གི་རེད། སོ། ཡིན་པ་ཡིན་དུས་གང་བུད་མེད་དེ་ལ་གང་ཟག་འོ་དེ་སྐབས་སུ་ལ་ནི་ང་རང་ཚོའི་ད་ཅིག་ང་དེ་ག་རང་ས་ཆ་དེ་ལ་བསྡད་དགོས་རེད་ཨ་ནི་མི་བྱེད་མཁན་དེ་སུ་ཡིན་མིན་དེ་ཚང་མ་ཁྱད་པར་བཟོ་གི་རེད་བསམ་གོ་དོང་ཅིག་ལབ་ཐུབ་མ་ཐུབ་ལ་ཡ་བྱས་ར། སོ་ང་ཚོས་ཀྱི་གལ་ཆེ་ཤོས་དེ་ག་ལབ་ན་ཁོ་ཡུལ་ཀྲུའུ་ཡན་དང་དེ་འདྲའི་དཀའ་ངལ་འཕྲད་མཁན་ལ་ད་ང་ཚོ་ཡོད་ལབ་ནས་ལབ་མཁན་ཡོད་མ་རེད་ང་ཚོའི་ད་ཁ་ལོ་རེད། ལས་ཁུངས་སོ་སོ་ཡིན་པ་ཡིན་ནའི་རེད། སྤྱི་ཚོགས་ནང་ལོགས་རེད་ང་ཚོས་རྒྱབ་སྐྱོར་སྟོན་ཡས་དང་དེ་འདྲའི་ཐོག་ནས I think སུ་འདྲ་བོ་ཅིག་ལ་ད་ད་ད་ད་བྱུང་བ་ཡིན་ན་ལབ་ཐུབ་ཡས་ཀྱི་ལས་སླ་འདྲ་བོ་ད་དེ་ཨ་ཆགས་ཡས་ཆུ་ཡང་འོ་དེ་གལ་ཆེན་པོ་རེད་བསམ་གོ་འདུག་ཡ། ལགས་སོ་ད་ངེད་ཅག་རེད་བས་ན་ད་ཅིག་སྤྲུལ་བྲོ་དྲ་རྒྱ་ད་སྤྲུལ་བྲོ་ཡོ་ར་སྤྲུལ་བྲོ་དྲ་རྒྱའི་སྟེང་ལ་དཔེར་ན་གནས་ཚུལ་ཞིག་ཐོན་ཡོད་རེད་ད་དད་ལི་ཡིན་པོ་ཡོ་བས་ཅིང་དེ་ནང་གི་ད་ཅིག་ཁ་ལོ་ར་ད་འགན་འཁྱེར་མཁན་ལ་འོ་ར་ད་ལས་ཁུངས་ཀྱི་ལས་བྱེད་འགན་འཁྱེར་མཁན་དབང་ཆ་ཡོད་པ་ཅིག་གི་ར་བུད་མེད་ཅིག་སོ་སོའི་ལས་ཁུངས་ནང་ལོགས་དཔེར་ན་ཅིག་ད་འཁྲིག་སྤྱོད་བྱས་བྱུང་བ་གི་གནས་སྟངས་ཅིག། དཔེར་ན་སྤྱི་ཚོགས་དྲ་རྒྱའི་སྟེང་ལ་ཐོན་ཡོར་བ། ད་འདི་ང་རང་ཚོ་བོད་པའི་སྤྱི་ཚོགས་ལ་ཚུར་ཅིག་བྱ་ཡོང་དཔེར་ན་བོད་པའི་སྤྱི་ཚོགས་ནང་ལོགས་ལ་ད་དཔེར་ན་ཅིག་ལས་ཁུངས་ཀྱི་འགན་འཁྱེར་མཁན་རེད་དཔེར་ན་ད་ཅིག་ཁ་ལོར་ད་དཔེར་ན་ཚོང་ཁང་ཡིན་པ་ཡིན་ནའི་རེད་ད་དཔེར་ན་ལས་བྱེད་ཡོར་བ་ད་འགན་འཁྱེར་མཁན་དང་ཁོ་རང་ལ་དབང་ཆ་ཡོར་བ། དབང་ཆ་དེ་བེད་སྤྱོད་བྱས་བྱས་དཔེར་ན་གཤམ་འོག་གི་ལས་བྱེད་ལ་དཔེར་ན་ལས་བྱེད་ལ་ཡོར་བ། ད་དཔེར་ན་འཁྲིག་སྤྱོད་ཆད་གཅོད་ལ་སོགས་པ་རེད་རྩུབ་སྤྱོད་རེད།

ད་དེ་ཨ་ནི་མང་ཆེ་ཅིག་ད་དབང་ཆ་དང་འབྲེལ་བ་ཡོད་གོད་ཆགས་གོ་རེད་ག་རེ་ལབ་ན་ད་ང་ཚོ་ལས་ཀ་བྱེད་ས་ནང་ལོགས་ལ་དམིགས་བསལ་གྱི་སུན་གཙེར་རིགས་སླེབས་ཡོང་དུས་ཨ་ནི་དམིགས་བསལ་གྱི་ད Report བྱས་ཞུ་གཏུག་བྱེད་དཔེ་དཀའ་ལས་ཁག་པོ་ཡོད་ག་ལབ་ན་སོ་སོའི་གྱི་ནམ་ཞག་རྒྱུན་དུ་གྱི་འཚོ་བ་དང་དེ་དེ་ལ་བརྟེན་ཡོད་དུས་ར་ད་ང་ཚོ་ཤུགས་ཆེན་པོ་ཅིག་སོ་སོའི་གྱི་ནང་ལོགས་ལ་དྲི་བ་མང་པོ་གཏོང་གོ་རེད་བསམ་གོ་ད་ཞུ་གཏུག་མ་བྱེད་སྔོན་ནས་ར་ང་དེ་བྱེད་ཐུབ་ཀྱི་རེད་མ་རེད།

གཞུང་ཁྲིམས་དེ་གིས་ར། ཁྲིམས་ནང་ལོགས་ལ་གསལ་པོ་ཞིག་བཀོད་ཡོད་ད་ལས་ཀ་བྱེད་སའི་ལས་བྱེད་བཅུ་ལས་མང་ང་ཡོད་པ་ཡིན་ན་ཡིན་གཅིག་མིན་གཅིག་ཨ་ནི་ཁོ་རང་ཚོ་ལ་ཨ་ནི། Internal Committee ལབ་ར། ནང་ཁོང་ཚོ་ལ་ཚོགས་ཆུང། ནང་ཁུལ་ཚོགས་ཆུང་ལབ་མཁན་ར། བྱས་ཙང་དེ་འདྲའི་ཡིན་གཅིག་མིན་གཅིག་བཙུགས་དགོས་འདུག་ར་བྱས་ཙང་དེ་ཨ་ནི་ང་ཚོས་ཀྱི་ད་ད་ལྟའི་ཆར་ལ་ང་ཚོ་བོད་མི་སྒྲིག་འཛུགས་ཀྱི་ལྷན་ཁང་མང་ཆེ་ལ་ཡོད་རེད་ར་ལྷན་ཁང་ཚང་མ་འདྲ་བོ་ཅིག་ལ་ཡོད་རེད་བྱས་ཙང་དེ་ཨ་ནི་ང་ཚོས་ཀྱི་ད་རེ་བ་ག་ཡིན་ལབ་ན་བྱུང་བ་དེ་འདྲའི་གནད་དོན་རིགས་བྱུང་བ་ཡིན་ན་ཨ་ནི།

རྩུབ་སྤྱོད་དང་དེ་འདྲས་ཀྱི་དཔེར་ན་གནད་དོན་བྱུང་བ་དེ་འདྲས་དཔེར་ན་ཅིག་བྱུང་བཞག་ད་དམིགས་བསལ་བོད་མི་སྒྲིག་འཛུགས་ཀྱི་དཔེར་ན་ལས་བྱེད་དེ་འདྲས་ཆགས་བསྡད་ཀྱི་འདུག་བ། ད་ཕྱིས་སུ་དཔེར་ན་ད་ཅིག་སྐྱེས་པ་ཕོ་ཁོ་རང་རང་ལ་ཕ་ཅིག་འབྲེལ་བ་བྱས་རྗེས་མ་ནི་དེ་འདྲས་གནང་ཆོག་གི་མ་རེད་དེ་འདྲས་བྱས་པ་ཡིན་ན་འགྲིག་གི་མ་རེད་དཔེར་ན་ཁྲིམས་དང་ག་རེ་ག་ནི་ཡིན་ནའི་འགྲིག་གི་མ་རེད་དེ་འདྲས་གསུངས་བཞག་ད་ང་ཚོ་མིང་བོས་ན་འགྲིག་གི་མ་རེད་བ། ཨ་ནི་ད་གང་ཟག་ཁོ་རང་རང་གིས་ད་མུ་མཐུད་ཡང་བསྐྱར་མ་ཅིག་དཔེར་ན་ཅིག་རྩུབ་སྤྱོད་དང་དེ་འདྲས་གནང་བ་དེ་འདྲས་ཡོང་གི་དེ་ད་རང་ལ་འདི་འདྲའི་འཁྲིག་སྤྱོད་ཀྱི་སུན་གཙེར་རིགས་བྱུང་བྱུང་ར། ད་ལྟ་ང་ཚོ་རྒྱ་གར་ལ་གནས་ཡོད་དུས་རྒྱ་གར་གྱི་ཁྲིམས་ཀྱིས་ཤིག་གསུངས་ཡོད་མ་རེད་ང་ཚོ་གྱིས་ལས་ཀ་བྱེད་ས་རང་ལ་ད་ལྟ་ངས་ལ་མཚན་གྱིས་ཤོག་འགྲོ་མི་བཅུ་ལས་མང་བ་ཡོད་ན་ནང་ཁུལ་ཚོགས་ཆུང་ནང་ནས་གསར་འཛུགས་བྱས་ལབ་དུས་དེ་ལ་ནི་ང་ཚོ་གྱི Civil Court ལབ་ར་ཁྲིམས་ཁྲིམས་ཁང Civil ཁ་མཆུ Matter ཡོད་ར་འོ་དེ་གྱི་དབང་ཚད་སྤྲད་ཡོད་རེད So འོ་དེ་ག་ལ་འོ་ལ་ན་ནང་ལོགས་ལ་ནི་ཞུ་གཏུགས་བྱེད་བྱེད་ནང་ལོགས་རང་གིས་ད Settle བྱས་བྱས་ར་ལས་ཁུངས་ཀྱིས་ཁོ་རང་ཚོ་ལ་ཁོ་རང་ལ་ཉེས་པ་ཡོད་ར་ལས་ཀ་ནས་ཕུད་པ་ཡིན་ནའི་རེད་ལས་ཀ་གྱིས།

ཕར་འགྲོ་བྱས་དེ་ནས་ཞུ་གཏུག་བྱེད་ནའི་འགྲིག་གོ། ད་ཡིན་ནའི་དེ་ལ་ལྟ་ཡ་ཅིག་ག་ཡོད་ལབ་ན་ལས་ཀ་བྱེད་ས་ལ་ལྟོས་པས་ཁ་ལོག་རེད། ཁོ་རང་ཚོ་ལ་ཟུར་དུ་ཁག་ཏུ་ཁྲིམས་བཟོས་བྱས་རྒྱ་གར་གཞུང་གིས་འདི་བྱེད་ཡོད་རེད་ཡ། ག་ཅི་ལབ་ན་འདི becomes གྱི་གལ་ཆེན་པོ like། becomes གྱི་ཚབས་ཆེན་པོ་གྱི་ད་ཐོག་ནས་ང་ཚོས་ཀྱི་གནད་དོན་གསལ་གྱི་འདི་ཅིག་ཆགས་འགོ་ར་གནད་དོན་རོ་ཅིག་ཆགས་འགོ་ར་ཡ་སྐད་ཆ་ཆགས་ཡོད་དུས་ཨ་ནི་འོན་ཅི་ནི་ག་ལོར་ཁ་ཁ་རང་ལས་ཁུངས་རང་གི Settle བྱེད་ན་ནི་དེ་འདྲའི་གི་ཁྲིམས་འགལ་འདིར་གལ་ཆེན་པོ་བྱས་ནི་སྐབས་མ་འཕེལ་བའི་ར་འོན་ཅི་ནི་ད་ང་ཚོ་ཆུང་བའི་ནང་ལོགས་ལ་ཡང་འགྱོ་བྱེད་འགྲོ་ལ་དཔེར་ན I think དེ་འདྲའི་ང་ཚོའི་གི་ལས་ཀ་ནི་ད་ཉེས་པ་ཆེ་ཤོས་དེ་དེ་ཆེ་ཆེ་དེ་ཆེ་བོ་རེད་བསམ། དབང་ཆ་འོས་འགྱོ་བྱེད་ཀྱི་ད་གཤམ་འོག་གི་ལས་བྱེད་ཅིག་ལ་དཔེར་ན་རྩུབ་སྤྱོད་རེད་བཙན་གི་དཔེར་ན་དེ་བཙན་གཡེམ་བྱེད་པ་གི་ད་ད་གནས་སྟངས་དེ་འདྲའི་ད་ངེད་ཅག་བྱུང་ཤག་ར་བ། ད་དཔེར་ན་དེ་ལ་ཡང་ཐག་གཅོད་གོང་རིམ་གྱི་དཔེར་ན་ད་ཅིག་རྩུབ་སྤྱོད་བྱུང་སའི་ད་ལྟ་བུད་མེད་ཡོད་ར། ས་གནས་གཞན་པར་གནས་སྤོས་བཏང་ཡ་ར། གང་ཡིན་ཟེར་ན་ད་དེའི་ཁུལ་གཅིག་ན་བདེ་བོ་མ་རེད་བ། རེད་བ། དེ་འདྲའི་གི་དཔེར་ན་ཐག་གཅོད་གནང་དགོས་འདུག་ཐག་གཅོད་འདི་ལ་ཚིལ་འགྱིག་ལ་མུ་མཐུད་ཡོད་ན། ད་དེའི་ང་ཚོ་གལ་སྲིད་ཁོ་རང་ལ་ནི་གལ་སྲིད་དེ་འདྲའི་རྩུབ་སྤྱོད་རིགས་ཤིག་བྱུང་བ་ཡིན་ན་ཡོད་ར། ཨ་ནི་དེའི་རྟགས་ག་འདྲ་ལབ་རེད། འབྱུང་འཇིག་གི

ཡིན་ནའི་གྲངས་ཐོ་ནང་ད་བུད་མེད་ལ་མང་བ་བྱུང་བ་ད་ལོ་རྒྱུས་ནང་ལོགས་ད་གང་ཡིན་པའི་ཐོག་ནས་ཡིན་པ་ཡིན་དུས་ར་སྐྱེས་པ་ཕོ་ནང་ལོགས་ལ་དེང་སང་ང་ཚོའི་གི་ད་མཚམས་མཚམས་དྲི་བ་དེ་བུད་མེད་རོགས་པའི་འབྲེལ་ལམ་ལབ་དུས་ང་ཚོའི་སྐྱེས་པ་ཚོ་བཏང་ན་འགྲིག་གས་ལབ་དྲི་བ་དེ་འདྲ་མང་པོ་སླེབས་ཀྱི་འདུག So ཡིན་པ་ཡིན་དུས་ང་ཚོའི་གི་སྤྱི་བཏང་གི་གོ་རྟོགས་སྤེལ་གི་ལས་གཞི་ནང་ལོགས་ལ་ལབ་ཀྱི་ཡོད་ར་སུ་རོ་ཅིག་ཡིན་པ་ཡིན་ནའི་ཞུས་ན་འགྲིག་གི་རེད་ལབ་ཡོད་ཨ་འབྲེལ་བ་བྱེད་ན་ཨ་ནི་གཅིག་དེ་བྱས་གཞན་པ་དེ་ཙི་འམ་རྩུབ་རིས་ལོ་དེ་སྐྱེས་པ་ཚོ་ལ་ཡང་དཀའ་ལས་ཁག་པོ་དུ་ཆགས་གི་ད་ཞུ་གཏུག་བྱས་ང་སྐྱེས་པ་ཅིག་ཡིན་པ་ཡིན་དུས་ང་ལ་འདི་བྱུང་ཟེར་ལབ་བརྗོད་ཨ like ཨ་ནི་མི་ཚོ་སྐྱེས་ཡིན་དུས་ཁོ་ལ་དོ་བུ་ལ་དོ་ཧོ་ཆུང་གུར like དེ་འདྲས་ཀྱི་བསམ་བློ་བཏང་ཆོག་ཅན་དུ་ཡོད་ཡོད་དུས་སྐྱེས་པ་ཚོ་གི་ཞུ་གཏུག་བྱས་འདི་ལྟར་ཡོད་ལ་དཀའ་ལས་ཁག་པོ་རོ་ཅིག་ཆགས་དུས་ཡིན་པ་ཡིན་ནི་དེང་སང་གི་མང་ཆེ་གི་ལས་ནང་ལ་ད་སེམས་ཁམས་ཀྱི་ཐོག་ནས་ཡང་སྐྱེས་པ་ཚོ་ལ་ཡང་དེའི་དཀའ་ངལ་མང་བ་རོ་ཅིག་རག་ཁ་ཤས་ཀྱི་ད་ང་ཚོའི་སེམས་པ་མཉམ་དུ་ལ་རྩེད་མོ་རོ་རྩེ་ཟེར་ལབ་ད་གཞོན་སྐྱེས་ནང་ལ་འགྲོ་ཡིན་པ་ཡིན་ནི like ཨ་ག་གམ་ཟིག་ཡང་མཚམས་མཚམས་དཀའ་ངལ་ཡོད་ཡོད་དུས་ཤེས་མ་ཐུབ་བ་ཡིན་དུས་དེ་འདྲས་ཀྱི་ཐོག་ནས་ཡང་ཁ་ཤས་དཀའ་ངལ་མང་པོ་བྱུང་ད་ད་སྐྱེས་པ་ཚོ་ལ mostly so འོ་དེ་འདྲས་ཡིན་པ་ཡིན་དུས

ཁ་ཤས་གིས་ཡང་འདི་སྐྱེས་པ་ཚོ་ལ་ཨ་ནི་ཡང་དགག་པ་འགྲོ་མེད་ན་འདི་འདྲའི་གི་ཡང་དགོངས་ཚུལ་འདི་འདྲས་མཚམས་མཚམས་ཡོང་གི་འདུག་ང་ཚོ་ལས་རོགས་ནང་ལོགས་ལ་ཡོང་གི་འདུག་ར་ཨ་ནི་ང་ཚོ་ཡང་མཚམས་མཚམས་ང་ཚོ་སོ་སོའི་ཨ་ག་ལབ་རེད་གད་མོའི་ཐོག་ནས་ར་ང་ཚོ་གི་དེ་འདྲ་ག་ལབ་རེད་དེ་ཚོའི་གོ་ནོར་དེ་ཚོ་ང་ཚོ་གི་དོ་རས་གི་བེད་སྤྱོད་བྱེད་ཀྱི་ཡོད་ར་འདི་འདི་འདྲའི་ལབ་འོས་མ་རེད་ཟེར་ར་ང་ཚོ་སྤྱི་ཚོགས་ནང་ལོགས་ལ་སྐྱེས་པ་ཡིན་ན་དཔེར་ན་སོ་སོ་ལ་བུ་མོ་ཡོད་སྲིད་ཀྱི་རེད་སོ་སོ་ལ་བཟའ་ཟླ་ཡོད་སྲིད་ཀྱི་རེད་ཨ་མ་ཡོད་རེད་སོ་སོ་ལ་སྤུན་མཆེད་བུ་མོ་ཡོད་རེད་ར། སུ་སོ་སོ་ལ་དེ་འདྲས་བྱུང་ཡོད་སྲིད་ཀྱི་རེད་ར་བྱས་ཙང་དེ་འདྲས་འཚོ་བ་སོ་སོའི་གི་ལྟ་ངོས་ནས་ལྟ་ནས་སོ་སོའི་གི personal personalize བྱས་ནས་ལྟ་བས་ན་ར་བྱས་ཙང་དེ་ཇི་དགོས་ཕྱི་དགོས་ཇི་ལྟར་ལྟ་བ་ནི་རེད་བསམ་གི་མི་འདུག་ར་དེ་རང་ང་ང་ཚོ་ཚང་མ་ལས་ཐང་རང་ལབ་གི་ཡོད་ལགས་འོང། མཚམས་འདི་ནས་ང་ཚོ་གླེང་མོལ་དེ་མཚམས་འཇོག་ཞུ་གི་རྣམ་པ་གཉིས་ཐུགས་རྗེ་ཆེ། ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་སྲིང་ཞུས་གྲུབ་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་བསྟན་འཛིན་ནོར་བུ་ལགས་དང་གསར་འགྱུར་དང་ལས་རིམ་ཁག་ཐད་ཀར་སྙན་སྒྲོན་ཞུ་མཁན་ཕྲན་ཀརྨ་རྒྱ་མཚོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར།